ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་ཉི་ཤུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་གཉིས་རེས་གཟའ་ཕུར་བུའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་སྒྲོལ་མ་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན།
ཐེངས་འདིའི་ལས་རིམ་ཁག་གི་ཐོག་མར་རྒྱ་ནག་གཞུང་གིས་བོད་ནང་དགུན་དུས་ཀྱི་ཡུལ་སྐོར་སྤྲོ་འཆམ་ཚོང་གི་ལས་དོན་སྤེལ་ཆེད་དྲིལ་བསྒྲགས་ཤུགས་ཆེ་བྱས་པ་དེའི་ཀུན་སློང་དང། དེའི་ཤུགས་རྐྱེན་ཇི་ཐེབས་ཐོག་དྲི་བ་མང་པོ་ཞིག་གཏོང་དགོས་ཆགས་ཡོད་པའི་སྐོར། ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང། ལ་དྭགས་ཁྲིག་རྩེ་ཡུལ་དུ་ཆགས་པའི་ཉར་མ་བཞེངས་ནས་ལོ་ངོ་གཅིག་སྟོང་འཁོར་བའི་དུས་ཆེན་སྲུང་བརྩི་གནང་བའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང།
དེ་ནས་ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ཨ་མི་རི་ཀའི་སྲིད་འཛིན་ཇོ་བྷ་དན་མཆོག་གིས་རིང་མིན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་མཇལ་འཕྲད་གནང་སྐབས་བོད་ཀྱི་གནད་དོན་སྐོར་ནང་མོལ་ཙམ་མ་ཡིན་པར། ཡོངས་བསྒྲགས་ཀྱི་ཐོག་ནས་གླེང་སློང་ཤུགས་ཆེ་གནང་དགོས་པའི་འབོད་སྐུལ་གནང་བ་དང་འབྲེལ་བའི་སྐོར་གནས་ཚུལ་ཕྱོགས་སྒྲིག་བྱས་པ་ཞིག་དང། དེ་ནས་ཆེད་སྒྲིག་གི་ལེ་ཚན་ནང Intermittent Fasting ཞེས་སྨྱུང་གནས་སམ་ཟས་གཅོད་བྱེད་པ་ནི་གཟུགས་པོའི་ལྗིད་ཚད་དམའ་རུ་གཏོང་བའི་ཕན་པ་ཡོད་པ་མ་ཟད་གཞན་ཡང་ལུས་ཀྱི་འཕྲོད་བསྟེན་ལ་ཕན་པ་མང་དག་ཡོད་པའི་སྐོར་གནས་འདྲི་ཞུས་པ་ཞིག་དང།
མཇུག་ཏུ། མི་རབས་གསར་པའི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་བ་ཡིན། དེ་རིང་གི་གསར་འགྱུར་ཁག་ལྷུན་གྲུབ་ཚེ་རིང་ལགས་དང་སྒྲོལ་མ་ལྷ་མོ་ནས་སྙན་སྒྲོན་ཞུ་བ་ཡིན།
རྒྱ་ནག་གཞུང་གིས་བོད་ནང་ཡུལ་སྐོར་སྤྲོ་འཆམ་ཚོང་གི་ལས་དོན་སྤེལ་ཆེད་དྲིལ་བསྒྲགས་ཤུགས་ཆེ་བྱས་པ་དེའི་ཀུན་སློང་དང། དེའི་ཤུགས་རྐྱེན་ཇི་ཐེབས་ཐོག་དྲི་བ་མང་པོ་ཞིག་གཏོང་དགོས་ཆགས་ཡོད་པའི་སྐོར། རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་རྟེན་གཞི་བྱས་པའི། Tibet Rights Collective། ཞེས་པའི་ཉམས་ཞིབ་བསྟི་གནས་ཁང་གིས་ཕྱི་ཟླ་བཅུ་གཅིག་པའི་ཚེས་གཅིག་ཉིན་གནས་ཚུལ་བཏོན་པའི་ནང་བཀོད་ཡོད་པ་རེད་འདུག་དེ་ཡང་རྒྱ་ནག་གི་བོད་ས་གནས་གཞུང་གིས་བོད་ནང་དགུན་དུས་ཀྱི་ཡུལ་སྐོར་སྤྲོ་འཆམ་དར་སྤེལ་གྱི་ལས་འཆར་དེ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བཅུ་གཅིག་ནས་ཉིས་སྟོང་ཉི་ཤུ་རྩ་བཞི་ཟླ་བ་གསུམ་པའི་ཚེས་བཅོ་ལྔ་བར་ཡིན་པ་དང་སྐབས་དེར་བོད་མངའ་ཁུལ་གྱི་ཡུལ་སྐོར་སྤྲོ་འཆམ་སྐྱོད་ཡུལ་ཕལ་ཆེ་བར་ལག་ཁྱེར་དྲི་རྩད་མེད་པར་བསྐྱོད་ཆོག་པ་བཟོས་ཡོད་པ་རེད་འདུག་རྒྱ་ནག་གཞུང་གི་ལས་འཆར་སྤེལ་ཕྱོགས་འདིའི་ཐད་བོད་རང་དབང་ཚོགས་པས་བརྗོད་པར། རྒྱ་ནག་གཞུང་གིས་བོད་ནང་ཡུལ་སྐོར་སྤྲོ་འཆམ་གྱི་ལས་འཆར་དར་སྤེལ་གཏོང་བ་དེས་རྒྱ་ནག་གཞུང་གིས་བོད་དེ་རྒྱལ་སྤྱིའི་ཁྲིམས་མཐུན་ཐོག་དབང་འཛིན་བྱེད་བཞིན་པའི་རྣམ་པ་སྟོན་ཆེད་དང། རྒྱ་ནག་གཞུང་གིས་བོད་དེ་ལོ་ངོ་བཅུ་ཕྲག་དྲུག་ལྷག་གི་རིང་སྲིད་དོན་དང། རིག་གཞུང་ཐོག་དྲག་གནོན་བྱས་པའི་དངོས་ཡོད་ཀྱི་གནས་ཚུལ་དེ་འགེབས་ཐབས་བྱས་པ་ཞིག་ཡིན་པ་རེད་ཅེས་བརྗོད་ཡོད་པ་རེད་འདུག་ཡང་རྒྱ་ནག་གཞུང་གིས་བོད་ནང་ཡུལ་སྐོར་སྤྲོ་འཆམ་དར་སྤེལ་གྱི་ལས་འཆར་དེར་བོད་མི་རང་ངོས་ཀྱི་བསམ་འཆར་ཁག་ལ་བརྩི་བཀུར་མེད་པ་ཙམ་དུ་མ་ཟད། བོད་མི་རྣམས་ལ་དཔལ་འབྱོར་གྱི་ཁེ་ཕན་ཡང་ཆུང་ངུ་ཞིག་ལས་ཐོབ་ཀྱི་མེད་པའི་སྐོར་བཀོད་འདུག། གོང་ཞུས་ཀྱི་རྒྱ་ནག་གཞུང་གི་ཡུལ་སྐོར་སྤྲོ་འཆམ་དར་སྤེལ་གྱི་ལས་འཆར་འདི། རྒྱ་ནག་སྐམ་སའི་རྒྱ་མིའི་ཡུལ་སྐོར་སྤྲོ་འཆམ་པ་ཚོར་དམིགས་པ་ཞིག་ཡིན་པ་དང། ད་ལྟའི་ཆར་བོད་ཀྱི་མངའ་ཁུལ་ནང་བོད་མིའི་མི་འབོར་ལས། རྒྱ་མིའི་ཡུལ་སྐོར་སྤྲོ་འཆམ་པ་ཡོང་མཁན་གྱི་གྲངས་འབོར་དེ་མང་བ་ཆགས་ཡོད་པ་རེད་འདུག།
ཉི་ཧོང་དུ་ཚེས་སུམ་ཅུ་ནས་སུམ་ཅུ་སོ་གཅིག་བར་ཉིན་གཉིས་རིང་རྒྱལ་སྤྱིའི་ཡུ་གུར་གླེང་སྟེགས་ཞེས་པའི་ལྷན་ཚོགས་ཤིག་ཡོད་པའི་སར་ཕྱི་དྲིལ་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་ཀྱིས་རྒྱ་ནག་དམར་ཤོག་ཚོགས་པས་འདས་པའི་ལོ་ངོ་བཅུ་ཕྲག་བདུན་ཙམ་རིང་བོད་དང་ཡུ་གུར། ཧོང་ཀོང་དང་གྲངས་ཉུང་མི་རིགས་ཁག་གི་རིག་གཞུང་དང་མི་རིགས་ཀྱི་ངོ་བོ་རྩ་མེད་གཏོང་ཐབས་ཀྱི་ལས་གཞི་མང་པོ་སྤེལ་བཞིན་པའི་གནས་སྟངས་ཛ་དྲག་ཏུ་འགྲོ་བཞིན་ཡོད་པར་བརྟེན་རྒྱ་ནག་དམར་ཤོག་ཚོགས་པས་དྲག་གནོན་བྱས་པའི་གྲངས་ཉུང་མི་རིགས་རྣམས་ནུས་པ་མཉམ་སྤུངས་ཀྱིས་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་ཀྱི་འཐབ་རྩོད་བྱེད་དགོས་པ་དང་ཕན་ཚུན་བར་འབྲེལ་མཐུད་གནང་རྒྱུ་གལ་འགངས་ཆེ་བས་བོད་མིའི་སྒྲིག་འཛུགས་ངོས་ནས་ཨ་རི་དང་ཡོ་རོབ། Australia། བཅས་ཀྱི་ནང་འཐབ་ཇུས་ཐོག་བགྲོ་གླེང་གི་ཚོགས་འདུའི་རིགས་གོ་སྒྲིག་གནང་བཞིན་ཡོད་པ་གསུངས་འདུག་བོད་མིའི་སྒྲིག་འཛུགས་ཀྱིས་ཕྱི་ཟླ་བཅུ་པའི་ཚེས་སུམ་ཅུ་སོ་གཅིག་ཉིན་གནས་ཚུལ་སྤེལ་བར་གཞིགས་ན། གླེང་སྟེགས་དེ་ཡང་རྒྱ་ནག་དམར་ཤོག་ཚོགས་པས་ཡུ་གུར་མི་རིགས་རྩ་མེད་གཏོང་རྒྱུར་འཛམ་གླིང་ཡོངས་ནས་ཡུ་གུར་བ་ཚོའི་འགྲོ་བ་མིའི་ཐོབ་ཐང་ལ་རྒྱབ་སྐྱོར་གནང་མཁན་དོན་གཉེར་བ་ཚོ་མཉམ་འཛོམས་ཀྱིས་གྲོས་བསྡུར་གནང་རྒྱུའི་ཆེད་ཡིན་པ་རེད་འདུག་ཕྱི་དྲིལ་དྲུང་ཆེ་ཀརྨ་ཆོས་དབྱིངས་ལགས་ཀྱིས་རྒྱ་ནག་ནི་འཛམ་གླིང་གི་དཔལ་འབྱོར་དང་ཆབ་སྲིད་བརྟན་ལྷིང་ལ་བར་ཆད་དང་ཉེན་ཁ་བཟོ་མཁན་གྱི་རྒྱལ་ཁབ་ཞིག་ཡིན་པས་རང་དབང་དང་དམངས་གཙོའི་རྒྱལ་ཁབ་ཁག་ནས་བོད་མི་དང་ཡུ་གུར་བ་ཐའེ་ཝན་མི་དམངས་བཅས་ལ་གདུང་སེམས་མཉམ་སྐྱེད་ཙམ་མིན་པར་མཉམ་ལས་ཀྱིས་རྒྱ་ནག་དམར་ཤོག་ཚོགས་པར་འགྱུར་ལྡོག་འགྲོ་རྒྱུའི་འབད་བརྩོན་གནང་དགོས་རྒྱུའི་རེ་སྐུལ་གནང་འདུག། དེ་བཞིན་ཁོང་གིས་རྒྱ་ནག་དམར་པོའི་གཞུང་གིས་བོད་ནང་གི་ཕྲུ་གུ་ས་ཡ་གཅིག་ལྷག་གཏན་འཇགས་སློབ་གྲྭ་ཁག་ཏུ་བཅུག་ནས་བོད་མིའི་རིག་གཞུང་དང་ངོ་བོ་རྒྱ་ནག་ཅན་དུ་བསྒྱུར་ཐབས་དང་བོད་མི་ཚོའི་ཐོག་བྱ་ར་སོ་ཉུལ་བྱ་ཕྱིར་བོད་མིའི DNA འམ་རིགས་རྫས་བསྡུ་རུབ་བྱེད་བཞིན་པའི་བྱ་སྤྱོད་ཁག་ཐེར་འདོན་གནང་བ་མ་ཟད་རྒྱ་ནག་དམར་པོའི་སྲིད་གཞུང་གི་དྲག་གནོན་ཆེ་བའི་དབང་བསྒྱུར་ལ་ངོ་རྒོལ་གྱིས་ད་ཕན་བོད་མི་གྲངས་བརྒྱ་དང་ལྔ་བཅུ་ང་བདུན་ལྷག་གིས་རང་ལུས་མེ་བསྲེགས་བཏང་ཡོད་པ་སོགས་རྒྱ་ནག་དམར་ཤོག་ཚོགས་པས་བོད་མིའི་ཐོག་ཇི་ལྟར་དྲག་གནོན་བྱེད་བཞིན་ཡོད་པའི་གནས་ལུགས་ཁག་གོང་ཞུས་གླེང་སྟེགས་དེའི་ཐོག་ཞིབ་ཕྲ་འགྲེལ་བརྗོད་གནང་ཡོད་པ་རེད།
རེས་གཟའ་ལྷག་པ་ཉིན་ཐའེ་ཝན་གྱི་བདེ་སྲུང་ལྷན་ཁང་གིས་ཐའེ་ཝན་གྱི་ཉེ་འགྲམ་དུ་མཁའ་དམག་གི་གནམ་གྲུ་བཞི་བཅུ་ཞེ་གསུམ་དང་དམག་གྲུ་བདུན་བཏང་བའི་སྐོར་བརྗོད་ཡོད་པ་རེད་འདུག་ཐའེ་ཝན་བདེ་སྲུང་ལྷན་ཁང་གིས་རྒྱ་ནག་གི་མཁའ་དམག་གི་གནམ་གྲུ་དང་མཚོ་དམག་དམག་གྲུ་བཏང་བ་དེའི་ཐོག་བྱ་ར་དང་མཁའ་དམག་གནམ་གྲུ་རྗེས་འདེད་མཚོ་དམག་གི་གྲུ་བཏང་བ་མ་ཟད་ས་ཐོག་ཡོད་པའི་མེ་ཤུགས་འཕུར་མདེལ་དེ་དག་གྲ་སྒྲིག་བྱས་པ་ནི་གནས་ཚད་དང་ལྡན་པའི་ཐོག་རྒྱ་ནག་གི་བྱེད་བབ་དེར་ལན་འདེབས་ཆ་ཚང་བ་ཞིག་གནང་བའི་སྐོར་བརྗོད་ཡོད་པ་རེད་འདུག་རྒྱ་ནག་གི་དྲག་པོའི་དཔུང་དམག་གི་བྱེད་བབ་དེ་ནི་ཐའེ་ཝན་གྱི་མི་དམངས་རྣམས་ཀྱི་སེམས་ཤུགས་གཅོག་ཆེད་དང། ཐའེ་ཝན་གྱི་མཁའ་དམག་གི་གནམ་གྲུ་ཁག་བེད་སྤྱོད་རྒྱུན་མཐུད་ནས་གཏོང་བཅུག་ཐབས་དང། གནམ་གྲུ་ཁ་ལོ་བ་རྣམས་ཀྱི་ཡིད་ཐང་ཆད་འཇུག་རྒྱུའི་ཆེད་བྱས་པ་ཞིག་ཡིན་པ་རེད་འདུག་དེ་ལྟར་གྱི་རྒྱ་ནག་གིས་གནོན་ཤུགས་རྒྱུན་མ་ཆད་པར་གཏོད་པར་ལྟོས་མེད་ཀྱིས་ཐའེ་ཝན་ངོས་ནས་སེམས་ཤུགས་མ་ཆག་པར་ད་ལྟའི་ཐའེ་ཝན་གྱི་དོན་དངོས་ཀྱི་རང་དབང་གི་གནས་བབ་དེར་མང་ཚོགས་ཐོག་ནས་རྒྱབ་སྐྱོར་ཤུགས་ཆེ་ཐོབ་བཞིན་ཡོད་པ་མ་ཟད་ཐའེ་ཝན་སྲུང་སྐྱོབ་ཀྱི་ཆེད་ཨ་མི་རི་ཀའི་གདོང་ནས་གོ་མཚོན་མཁོ་སྒྲུབ་དང་ཐའེ་ཝན་རང་ངོས་ནས་མཚོ་འོག་གི་དམག་གྲུ་བཟོ་སྐྲུན་བྱེད་རྒྱུས་མཚོན་ལས་དོན་ཁག་ཅིག་སྤེལ་མུས་ཡིན་པ་རེད་འདུག་དེའི་བར་ཁ་ཉིན་རེས་གཟའ་ཟླ་བ་ཉིན་རྒྱ་ནག་གི་རྒྱལ་ས་པེ་ཅིང་ནང་རྒྱལ་སྤྱིའི་སྲུང་སྐྱོབ་ཀྱི་གླེང་སྟེགས་ཤིག་གི་ཐོག་རྒྱ་ནག་གི་དམག་དཔོན་མཐོ་ཤོས་གཉིས་པ་ཀྲང་ཡོའོ་ཤེ་ཡིས། ཐའེ་ཝན་རྒྱ་ནག་ནས་ཁ་བྲལ་སུས་གཏོང་བཅུག་པ་ཡིན་ན་དེར་རྒྱ་ནག་གཞུང་དང་རྒྱ་ནག་གི་དྲག་པོའི་དཔུང་དམག་གིས་ནམ་ཡང་བྱུང་བཅུག་རྒྱུ་མིན་པ་རེད་ཅེས་བརྗོད་ཡོད་པ་རེད་འདུག། རྒྱ་ནག་གི་དམག་དཔོན་མཐོ་ཤོས་དང་བདེ་སྲུང་བློན་ཆེན་ལི་ཤང་ཧྥུ། ཟླ་ངོ་གཉིས་ཙམ་རིང་མང་ཚོགས་ཐོག་མཐོང་རྒྱུ་མེད་པར་གྱུར་བའི་རྗེས་བདུན་སྔོན་མ་དེར་ཁོང་ལས་གནས་ནས་གནས་དབྱུང་བཏང་བའི་གནས་ཚུལ་བྱུང་ཡོད་པ་རེད། སོག་ཡུལ་དགའ་ལྡན་དགོན་པའི་མཁན་པོ་ཆོས་ཀྱི་རྒྱ་མཚོ་ལགས་མཁན་པོའི་ལས་གནས་ནས་དགོངས་ཞུ་གནང་ཡོད་པ་སོག་ཡུལ་དགའ་ལྡན་དགོན་པའི་ངོ་དེབ་ཐོག་གནས་ཚུལ་སྤེལ་འདུག། མཁན་པོ་བླ་མ་ཆོས་ཀྱི་རྒྱ་མཚོ་ལགས་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོ་ནས་བཟུང་དགའ་ལྡན་དགོན་པའི་མཁན་པོའི་ལས་ཁུར་ཞུས་འདུག་ཅིང་དེ་སྔོན་སོག་ཡུལ་ཨུ་རུ་སུའི་དམར་ཤོག་འོག་ཡོད་སྐབས་ཆོས་ཀྱི་རྒྱ་མཚོ་ལགས་རྡ་ས། རིགས་ལམ་སློབ་གཉེར་ཁང་དུ་སློབ་སྦྱོང་གནང་མྱོང་མཁན་ཞིག་ཡིན་པ་རེད། ཁོང་གི་ཚབ་ཏུ་དགའ་ལྡན་དགོན་པ་མཁན་པོ་གསར་པར་འབྲས་སྤུངས་སྒོ་མང་གྲྭ་ཚང་ནང་སློབ་གཉེར་མཐར་སོན་གྱིས་དགེ་ལུགས་རྒྱུགས་སྤྲོད་བརྒྱུད་དགེ་བཤེས་ལྷ་རམས་པའི་མཚན་རྟགས་བཞེས་མཁན་སོག་པོའི་དགེ་འདུན་པ་རྗེ་བཙུན་རྡོ་རྗེ་ལགས་སུ་བསྐོ་བཞག་གཏན་འཁེལ་བྱུང་འདུག་འོན་ཀྱང་མཁན་པོ་གསར་པའི་ཁྲི་འདོན་གཟའ་སྐར་དགེ་བ་ཞིག་གི་ཉིན་གནང་རྒྱུ་ཡིན་པ་བརྗོད་འདུག་སོག་ཡུལ་གྱི་རྒྱལ་ས་ཨུ་ལམ་བྷ་ཏར་རུ་ཆགས་པའི་དགའ་ལྡན་དགོན་པ་ནི་གཅིག་སྟོང་བརྒྱད་བརྒྱ་བཅུ་མེད་དགུའི་ལོར་གསར་བཞེངས་ཞུས་པ་ཞིག་ཡིན་པ་དང་ཕྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བཞི་ནས་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་བར་ཨུ་རུ་སུ་དམར་ཤོག་སྤྱི་མཐུན་རྒྱལ་ཁབ་འོག་དགོན་པ་སྒོ་རྒྱབ་དགོས་པ་ཆགས་ཡོད་པ་རེད། བོད་རྒྱ་ནག་གིས་དབང་བསྒྱུར་མ་བྱས་པའི་སྔོན། སོག་པོའི་དགེ་འདུན་པ་མང་དག་ཞིག་བོད་ཀྱི་གདན་ས་ཆེན་པོ་ཁག་གི་ནང་སློབ་གཉེར་དུ་ཕེབས་སྲོལ་ཡོད་ཅིང། ཕྱིས་སུ་སོག་ཡུལ་ཨུ་རུ་སུ་བཙན་འོག་ནས་རང་བཙན་ཐོབ་རྗེས། དགའ་ལྡན་དགོན་པ་གཙོས་པའི་སོག་ཡུལ་གྱི་དགོན་པ་མང་པོ་ནས་གཙོ་བོ་རྒྱ་གར་ལྷོ་ཕྱོགས་སུ་ཆགས་པའི་འབྲས་སྤུངས་སྒོ་མང་གྲྭ་ཚང་དང་སེར་བྱེས་གྲྭ་ཚང་ནང་སློབ་གཉེར་དུ་ཡོང་མཁན་བརྒྱ་ཕྲག་འགའ་ཤས་བྱུང་ཡོད་པ་རེད། གསར་དུ་དགའ་ལྡན་དགོན་པའི་མཁན་པོ་གསར་པར་བསྐོ་བཞག་བྱུང་བ་དགེ་བཤེས་ལྷ་རམས་པ་རྗེ་བཙུན་རྡོ་རྗེ་ལགས་ཀྱང་དེའི་གྲས་ཤིག་ཡིན་པ་རེད། སོག་ཡུལ་གྱི་བླ་མ་མཐོ་ཤོས་ནི་ཁལ་ཁ་རྗེ་བཙུན་དམ་པ་རིན་པོ་ཆེ་ཡིན་ཞིང་རྗེ་བཙུན་དམ་པ་སྐུ་ཕྲེང་དགུ་པ་རྗེ་བཙུན་འཇམ་དབྱངས་རྣམ་འཕྲུལ་ཆོས་ཀྱི་རྒྱལ་མཚན་མཆོག་ཉིས་སྟོང་བཅུ་གཉིས་ལོར་སོག་ཡུལ་དུ་དགོངས་པ་རྫོགས་རྗེས་གང་གི་ཡང་སྲིད་རྗེ་བཙུན་དམ་པ་སྐུ་ཕྲེང་བཅུ་པའི་ཡང་སྲིད་སོག་ཡུལ་དུ་འཁྲུངས་ཤིང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ངོས་འཛིན་མཛད་ཡོད་པ་རེད། གསར་འགྱུར་ཁག་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན།
ཧྥ་རན་སི་སྲིད་འཛིན་ཨེ་མ་ནུལ་མཱ་ཀརོན་མཆོག་རེས་གཟའ་ལྷག་པ་ཉིན་དབུས་ཨེ་ཤི་ཡའི་ཡུལ་གྲུ Kazakhstan ནང་རྒྱལ་དོན་ཆེད་ཕེབས་གནང་བ་དེ་ཧྥ་རན་སི་ངོས་ནས་དབུས་ཨེ་ཤི་ཡ་མངའ་ཁུལ་གྱི་རྒྱལ་ཁབ་ཁག་གི་ནང་འབྲེལ་ལམ་རྒྱ་སྐྱེད་གཏོང་རྒྱུའི་ལས་དོན་གྱི་ཆ་ཤས་ཤིག་ཡིན་པའི་སྐོར་གསུངས་འདུག་ཧྥ་རན་སི་སྲིད་འཛིན་མཱ་ཀརོན་མཆོག་དབུས་ཨེ་ཤི་ཡའི་རྒྱལ་ཁབ་ཀ་ཛག་སི་ཐན་ནང་ཉིན་གཉིས་རིང་རྒྱལ་དོན་འཚམས་གཟིགས་གནང་གི་ཡོད་ཅིང། རྒྱལ་ཁབ་འདི་ནི་གཏེར་ཁའི་ཐོག་ཕྱུག་པའི་རྒྱལ་ཁབ་ཞིག་ཆགས་ཀྱི་ཡོད་པའི་ཆ་ནས་ར་ཤི་ཡ་དང་རྒྱ་ནག། ཏུར་ཁི་དང་ཡུ་རོབ་སྤྱི་མཐུན་བཅས་པས་རྒྱལ་ཁབ་དེའི་ནང་ཤུགས་རྐྱེན་སླེབས་ཐབས་བྱེད་ཀྱི་ཡོད་པ་རེད་འདུག་ཧྥ་རན་སིའི་སྲིད་འཛིན་མཱ་ཀརོན་མཆོག་གིས་ཀ་ཛག་སི་ཐན་གྱི་སྲིད་འཛིན་ཀཱ་སིམ་ཇཱོ་མཱད་ཏེ་ཀ་ཡེ་བྷ་མཆོག་ལ་ངོས་རང་གིས་ཀ་ཛག་སི་ཐན་རྒྱལ་ཁབ་ལ་ས་ཁམས་ཀྱི་སྲིད་དོན་ཐོག་ནས་དཀའ་ངལ་དང་གནོན་ཤུགས་འཕྲད་ཀྱི་ཡོད་པ་དེ་ཚོད་དཔག་ཐུབ་ཀྱི་འདུག་འཛམ་གླིང་འདིའི་ནང་སྟོབས་ཤུགས་ཆེ་བའི་རྒྱལ་ཁབ་ཁག་གིས་རྒྱ་སྐྱེད་ཀྱི་ལས་དོན་སྤེལ་བ་དང། མངའ་ཁུལ་གྱི་སྟོབས་ཤུགས་ཆེ་བའི་རྒྱལ་ཁབ་ཁག་གི་གནས་བབ་ཆ་མ་རྟོགས་པའི་གནས་སུ་གྱུར་བའི་དུས་སྐབས Kazakhstan རྒྱལ་ཁབ་ཀྱི་ངོས་ནས་རྒྱལ་ཕྲན་ཞིག་ལྟ་བུའི་ལམ་བུར་མ་བསྐྱོད་པ་དེར་དགའ་བསུ་ཞུ་གི་ཡོད་ཅེས་གསུངས་འདུག་རྒྱལ་ཁབ་གཉིས་ཀྱི་དབུ་ཁྲིད་རྣམ་གཉིས་བར་གཏེར་དངོས་དང། ནུས་ཤུགས་འདོན་སྤེལ། སྨན་གྱི་བཟོ་གྲྭ་དང། གནམ་གྲུ་བཟོ་གྲྭའི་ཐོག་གན་རྒྱ་ཁག་ཅིག་བཞག་གནང་ཡོད་པ་རེད་འདུག་གཞན་ཡང་ཧྥ་རན་སི་ངོས་ནས Kazakhstan ནང་རྡུལ་ཕྲན་ནུས་ཤུགས་འདོན་སྤེལ་ཁང་དང་པོ་དེ་འཛུགས་གནང་རྒྱུ་དང། མཁའ་དབྱིངས་སྲུང་སྐྱོབ་རྟོག་ཞིབ་འཕྲུལ་ཆས Radar ཞེས་པ་དེ་འདྲ་བཞི་བརྒྱ་མཁོ་སྤྲོད་གནང་རྒྱུའི་གསལ་བསྒྲགས་གནང་ཡོད་པ་རེད་འདུག།
ཨ་རི་གཞུང་གིས་རྒྱ་ནག་ནས་བཟོས་པའི་འཕྲུལ་རིག་ཉོ་ཚོང་ཐོག་དམ་དྲག་ཆེ་རུ་གཏོང་གནང་བཞིན་ཡོད་པར་བརྟེན་ཨ་རིའི་གྲོས་ཚོགས་འོག་མའི་རྒྱ་ནག་ལས་དོན་ཚོགས་ཆུང་གི་ཚོགས་གཙོ་དང་སྤྱི་མཐུན་ཚོགས་པའི་གྲོས་ཚོགས་འཐུས་མི་སྐུ་ཞབས Mike Gallagher དང་ཚོགས་ཆུང་དེའི་ནང་གི་དམངས་གཙོ་ཚོགས་པའི་འཐུས་མི་སྐུ་ཞབས Raja Krishnamoorthi རྣམ་གཉིས་ནས American Security Drone Act ཞེས་པའི་ཨ་རིའི་བདེ་སྲུང་ཆེད་མི་མེད་འཕུར་གྲུའི་ཁྲིམས་འཆར་ཞིག་ཟླ་བ་བཅུ་གཅིག་པའི་ཚེས་གཅིག་རེས་གཟའ་ལྷག་པའི་ཉིན་ངོ་སྤྲོད་གནང་རྒྱུ་ཡིན་པ་གསར་འགྱུར་བརྒྱུད་ལམ་ཁག་གི་ནང་གནས་ཚུལ་ཐོན་འདུག་ཁྲིམས་འཆར་དེས་ཨ་མི་རི་ཀའི་དབུས་གཞུང་གིས་ཨ་རིའི་མང་ཚོགས་ཀྱི་ལག་ནས་དཔྱ་ཁྲལ་བསྡུས་པའི་དངུལ་གྱིས་རྒྱ་ནག་ལྟ་བུའི་རྒྱལ་ཁབ་ནས་བཟོས་པའི་མི་མེད་འཕུར་གྲུ་ཉོ་ཚོང་འགོག་ཐབས་ཆེད་ཡིན་པ་སྐུ་ཞབས Mike Gallagher ཡིས Financial Times གསར་ལམ་ལ་གསུངས་འདུག་གོང་ཞུས་ཁྲིམས་འཆར་དེའི་འོག་ཨ་རི་ས་གནས་དང་མངའ་སྡེའི་སྲིད་གཞུང་ཁག་གིས་སླད་ཕྱིན་ཨ་རི་གཞུང་གི་རོགས་དངུལ་བེད་སྤྱོད་བྱས་ནས་རྒྱ་ནག་གི་ལག་ནས Drone ཟེར་བའི་མི་མེད་འཕུར་གྲུ་ཉོ་རྒྱུའི་ཐོག་བཀག་འགོག་བྱེད་རྒྱུ་རེད་འདུག་ཨ་རི་དང་རྒྱ་ནག་གཞུང་བར་འཕྲུལ་རིགས་ཉོ་ཚོང་ཐད་རིམ་བཞིན་གནས་སྟངས་ཛ་དྲག་ཆེ་རུ་འགྲོ་བཞིན་པའི་སྐབས་དེར་ཉེ་ཆར་རྒྱ་ནག་གཞུང་གིས་རྒྱལ་ཁབ་ཀྱི་བདེ་འཇགས་དང་ཁེ་ཕན་སྲུང་སྐྱོབ་བྱ་རྒྱུ་ཡིན་ལུགས་བརྗོད་དེ་མི་མེད་འཕུར་གྲུ་དང་དེ་དང་འབྲེལ་བའི་འཕྲུལ་རིགས་ཕྱིར་ཚོང་ཐོག་དམ་དྲག་བྱ་རྒྱུའི་ཁྱབ་བསྒྲགས་བྱས་ཡོད་པ་རེད།
འཛམ་གླིང་གི་བཅོས་མའི་རིག་གསར་གྱི་ཉེན་སྲུང་དང་འབྲེལ་བའི་སྲིད་དོན་དང་འཕྲུལ་རིག་པ་རྣམ་པའི་ལྷན་ཚོགས་ཆེས་ཐོག་མ་དེར། ཨ་མི་རི་ཀ་དང་རྒྱ་ནག་དང་དབྱིན་ཡུལ་བཅས་པའི་རྒྱལ་ཁབ་ཁག་གིས་རྒྱལ་སྤྱིའི་ཐོག་ནས་བཅོས་མའི་རིག་གསར་ཉེན་སྲུང་གི་ལས་དོན་སྤེལ་དགོས་པའི་མོས་མཐུན་བྱུང་གནང་ཡོད་པ་རེད་འདུག་ཉིན་གཉིས་ཀྱི་རིང་དབྱིན་ཡུལ་གྱི། Bletchley Park། ཞེས་པའི་ཚོགས་ཡུལ་དེར་བཅོས་མའི་རིག་གསར་དང་འབྲེལ་བའི་ལྷན་ཚོགས་དེར། Bletchley སྤྱི་བསྒྲགས་ཞེས་འབོད་པ་དང་དེར་རྒྱལ་ཁབ་གྲངས་ཉི་ཤུ་རྩ་བརྒྱད་དང་ཡུ་རོབ་སྤྱི་མཐུན་གྱིས་ས་རྟགས་བཀོད་གནང་ཡོད་པ་རེད་འདུག་གོང་ཞུས་ཀྱི་སྤྱི་བསྒྲགས་དེའི་ནང་གོ་ལའི་སྤྱི་ཚོགས་ཀྱི་ཆེད་བཅོས་མའི་རིག་གསར་གྱི་ཉེན་ཁའི་རང་བཞིན་དེ་ཤེས་ཚོར་དགོས་པ་དང། དེའི་ཉེན་ཚབས་དེ་སྤྱི་མོས་ཐོག་ནས་སྟངས་འཛིན་དང་མཉམ་ལས་ཐོག་ཡར་རྒྱས་གཏོང་དགོས་པའི་སྐོར་བཀོད། ཡོད་པ་རེད་འདུག་དབྱིན་ཇིའི་སྲིད་བློན་རི་ཤི་སུ་ནག་མཆོག་གིས་གོང་ཞུས་ཀྱི་སྤྱི་བསྒྲགས་དེ། ལོ་རྒྱུས་ཀྱི་རང་བཞིན་ལྡན་པའི་གྲུབ་འབྲས་ཤིག་ཡིན་པའི་སྐོར་དང། དབྱིན་ཇིའི་རྒྱལ་པོ Charles གསུམ་པ་མཆོག་གིས་བརྙན་འཕྲིན་ཐོག་བཅོས་མའི་རིག་གསར་ཡར་རྒྱས་ཀྱི་ལས་དོན་ཐོག་ཉེན་ཚབས་ཧ་ཅང་གི་ཆེན་པོ་དེ་རྒྱལ་སྤྱིའི་ཐོག་ནས་གདོང་ལེན་གནང་དགོས་པའི་འབོད་སྐུལ་གནང་ཡོད་པ་རེད་འདུག་ཡང་དབྱིན་ཇིའི་འཕྲུལ་རིག་བློན་ཆེན་ལྕམ Michelle Donelan ཡིས་ད་ཐེངས་ཀྱི་སྤྱི་མོས་ཀྱི་གསལ་བསྒྲགས་དེས་འཛམ་གླིང་གི་རྒྱལ་ཁབ་ཁག་ཐེངས་དང་པོར་དཀའ་ངལ་དེ་ལྷན་གཅིག་ཏུ་ངོས་བཟུང་བར་བྱས་ཡོད་པ་རེད་ཅེས་གསུངས་འདུག།
ཨ་རིའི་སྲིད་འཛིན་ཇོ་བྷའི་དན་མཆོག་གིས་སྐུ་ཞབས Kurt Campbell ཨ་རིའི་ཕྱི་སྲིད་དྲུང་ཆེ་གཞོན་པར་བསྐོ་བཞག་གནང་འདུག་སྐུ་ཞབས Kurt Campbell ཡིས་ཉིས་སྟོང་ཉི་ཤུ་རྩ་གཅིག་ཕྱི་ཟླ་དང་པོ་ནས་བཟུང་ཨ་རིའི་རྒྱལ་ཡོངས་བདེ་འཇགས་ལྷན་ཁང་ནང་གི་རྒྱ་གར་དང་ཞི་བདེ་རྒྱ་མཚོའི་ལས་དོན་ཐད་ཀྱི་འབྲེལ་མཐུད་པ་དང་སྲིད་འཛིན་ལས་རོགས་གཞོན་པའི་འགན་འཁུར་བཞེས་ཡོད་པ་རེད། དེའི་གོང་ཉིས་སྟོང་དགུ་ནས་ཉིས་སྟོང་བཅུ་གསུམ་བར་སྐུ་ཞབས Campbell ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་ནང་ཤར་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་ལས་དོན་ཐད་ཀྱི་ཕྱི་སྲིད་དྲུང་ཆེའི་ཕྱག་རོགས་ཀྱི་འགན་འཁུར་འདུག་ལ། དེ་མིན་གཞུང་འབྲེལ་མ་ཡིན་པའི་ཁེ་གཉེར་ལས་ཁང་མང་དག་ཞིག་གི་ནང་ཕྱག་ལས་གནང་མྱོང་ཡོད་པ་ཨ་རིའི་ཕོ་བྲང་དཀར་པོས་ཕྱི་ཟླ་བཅུ་གཅིག་པའི་ཚེས་གཅིག་ཉིན་སྤེལ་བའི་གསར་འགོད་བསྒྲགས་གཏམ་དེའི་ནང་བཀོད་འདུག། ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏན་མཆོག་གིས་རིང་མིན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་མཇལ་འཕྲད་གནང་སྐབས་བོད་ཀྱི་གནད་དོན་སྐོར་ནང་མོལ་ཙམ་མ་ཡིན་པར་ཡོངས་གྲགས་སྒོ་ནས་གླེང་སློང་ཤུགས་ཆེ་གནང་དགོས་པའི་འབོད་སྐུལ་གནང་བ་དང། འབྲེལ་ཡོད་སྐོར་སེང་གེ་རི་བསོད་ནམས་ལྷ་མོ་ལགས་ཀྱིས་འབྲེལ་ཡོད་མི་སྣར་གནས་འདྲི་ཞུས་ནས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གསན་རོགས་གནང།
འདི་ག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནང་རྟེན་གཞི་གནང་བའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏན་མཆོག་གིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་ཟླ་བ་འདིའི་ནང་མཇལ་འཕྲད་གནང་སྐབས་བོད་རྒྱའི་དཀའ་རྙོག་སེལ་ཐབས་སྐོར་ནང་མོལ་དང་ཡོངས་གྲགས་གཉིས་ཀའི་ཐོག་ནས་ངེས་པར་དུ་གླེང་སློང་གནང་དགོས་སྐོར་ཕྱི་ཟླ་བཅུ་པའི་ཚེས་སུམ་ཅུ་སོ་གཅིག་ཉིན་འབོད་སྐུལ་ཞུས་འདུག། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་གོང་ཞུས་འབོད་སྐུལ་འདི་མ་གནང་གོང་ལ་ཨ་རིའི་སྲིད་འཛིན་ལས་ཁུངས་ཕོ་བྲང་དཀར་པོའི་གསར་འགོད་དྲུང་ཆེ་ལྕམ་ཀེ་རེན་ལགས་ཀྱིས་ཕྱི་ཚེས་སུམ་ཅུ་སོ་གཅིག་ཉིན་རྒྱུན་ལྡན་གྱི་གསར་འགོད་ལྷན་ཚོགས་ཐོག་གསུངས་དོན།
ཨ་རིའི་སྲིད་འཛིན་ཇོ་བྷའི་ཏན་མཆོག་གིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་མཇལ་འཕྲད་གནང་རྒྱུར་ངང་སྒུག་ཞུ་བཞིན་ཡོད་སྐོར་གསུངས་པ་ལུང་འདྲེན་ཞུས་པ་དང་ཡང་དེའི་སྐོར་ཞིབ་ཕྲ་ཞུ་རྒྱུ་མིན་རུང་མཇལ་འཕྲད་དེ་བཞིན་གྲོང་ཁྱེར San Francisco ནང་གནང་རྒྱུ་ཡིན་ལུགས་དང་ཡང་མཇལ་འཕྲད་དེ་ནི་དོན་ཕན་ལྡན་པ་ཞིག་ཡོང་རྒྱུ་ཡིན་སྐོར་གསུངས་པ་དང་སྦྲགས།

རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཚོགས་གཙོ་བསྟན་ཆོས་རྒྱ་མཚོ་ལགས་ཀྱིས་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཁྲིམས་གཞིར་གཏན་འབེབས་གནང་བའི་ཨ་རིའི་བོད་དོན་རྒྱབ་སྐྱོར་ཁྲིམས་གཞིའམ The Tibet Policy Act ཞེས་པས་ཨ་རིའི་སྲིད་འཛིན་དང་ཕྱི་སྲིད་དྲུང་ཆེ་རྣམ་གཉིས་ཀྱིས་རྒྱ་ནག་གི་འགོ་ཁྲིད་ཚོའི་མཉམ་དུ་མཇལ་འཕྲད་ནམ་བྱུང་སྐབས་རྒྱ་མིའི་དཔོན་རིགས་ཚོར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་ཡང་ན་མགོན་པོ་གང་ཉིད་ཀྱི་སྐུ་ཚབ་ཀྱི་ལྷན་དུ་བོད་ཀྱི་གནད་དོན་སེལ་ཐབས་སུ་འབྲེལ་མོལ་ཞུ་དགོས་པའི་སྐུལ་མ་གཏོང་དགོས་པ་འཁོད་ཡོད་སྐོར་ལུང་འདྲེན་གནང་སྟེ་གསུངས་འདུག། ཡང་ཨ་རིའི་སྲིད་འཛིན་མཆོག་ལ་འབོད་སྐུལ་གནང་བ་དེའི་སྐོར་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཉམས་ཞིབ་པ་བསྟན་འཛིན་ནོར་རྒྱས་ལགས་ལ་ཞལ་པར་བརྒྱུད་གནས་འདྲི་ཞུས་པས་ཁོང་གིས་གསུངས་དོན།
འདི་ཟླ་བའི་ཕྱི་ཚེས་བཅུ་གཅིག་ནས་བཅུ་བདུན་བར་དུ་ཨ་མེ་རི་ཁའི San Francisco སུ་ཨ་མེ་རི་ཁའི་སྲིད་འཛིན Joe Biden དང་རྒྱ་ནག་གི་སྲིད་འཛིན Xi Jinping གཉིས་ཚོགས་འདུའི་སྐབས་སུ་ཡང་ཐུག་འཕྲད་གནང་གཏན་འཁེལ་བཞག་ད་གོ་སྐབས་དང་སྟབས་བསྟུན་བྱས་ང་ཚོ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ངོས་ནས་སྲིད་འཛིན Joe Biden མཆོག་ལ་ཡང་ད་ལྟ་ཁོང་རང་དང Xi Jinping མཉམ་དུ་ཡང་ཐུག་འཕྲད་སྐབས་སུ་ཡང་ངེས་པར་དུ་བོད་དོན་དེ་ཤུགས་ཆེན་པོའི་ཐོག་ནས་གླེང་སློང་གནང་རོགས་བྱེད་ཟེར་ལ་ང་ཚོས་འབོད་སྐུལ་ཞུས་ཡོད། རྩ་བའི་ཆ་ནས་ཞུ་བ་ན་ཨ་མི་རི་ཀ་གི་སྦུག་ལ་ཡ་མི་མང་གི་ངོས་ནས་བོད་དོན་ལ་ཡང་རྒྱབ་སྐྱོར་ཤུགས་ཆེན་པོ་ཞེ་དྲག་ཡོད་རེད་ད་ག་ནང་བཞིན་གྱི་ཨ་མི་རི་ཀ་གི་གྲོས་ཚོགས་སྦུག་ལ་ཡིན་པ་ཡིན་ནའང་འདས་པའི་ལོ་ད་མང་པོའི་སྦུག་ལ་ཡ་རབ་དང་རིམ་པས་བོད་དོན་རྒྱབ་སྐྱོར་གྱི་ཁྲིམས་ཁྲིམས་གཞི་མང་པོ་ཅིག་ཐོན་ཡོད་རེད་ད་ག་ནང་བཞིན་ད་ལྟའི་ཆ་ལ་ཡིན་པ་ཡིན་ནའང་བོད་རྒྱ་གཉིས་ཀྱི་དཀའ་རྙོག་དེ་འདུམ་འགྲིག་ཡོང་བའི་ཆེད་དུ་ཡང་ཁྲིམས་འཆར་ཅིག་འགྲོ་དང་འགྲོ་མུས་རེད་ད་དེ་འདྲའི་གི་གནས་སྟངས་ཅིག་འོག་ལ་ཡང་ང་ཚོ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ངོས་ནས། སྲིད་འཛིན་ཇོ་པཱ་ཏན་ལ་ཡང་ཁོ་རང་དང་ཞི་ཅིན་ཕིང་མཉམ་ཐུག་འཕྲད་སྐབས་སུ་ཡང་ངེས་པར་དུ་བོད་དོན་དེ་ཤུགས་ཆེན་པོའི་ཐོག་ནས་གླེང་སློང་གནང་རོགས་གནང་ཞེས་ཞུས་པ་གཅིག་ཆབས་ཅིག་ནང་མོལ་ཙམ་མ་ཡིན་པའི་ཐོག་ནས་ཤུགས་ཆེན་པོའི་ཐོག་ནས་ཕྱི་བསྒྲགས་ཐོག་ནས་ཡོངས་བསྒྲགས་ཐོག་ནས་གླེང་སློང་དང་རྒྱབ་སྐྱོར་གནང་རོགས་བྱེད་ཟེར་འདུག་བྱས་ནས་ང་ཚོས་ཀྱིས་རེ་སྐུལ་ཅིག་ཕུལ་ཡོད་ཞུས་པ་ཡིན།
སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་གཅིག་ནས་བཅུ་བདུན་བར་ཨ་མི་རི་ཀའི་ནུབ་ཕྱོགས་མངའ་སྡེ་ཀལ་ལི་ཧྥོ་ནི་ཡའི་གྲོང་ཁྱེར་ཆེན་པོ San Francisco ཡི་ནང་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་དཔལ་འབྱོར་མཉམ་འབྲེལ་ལྷན་ཚོགས་སམ Asia Pacific Economic Cooperation Summit ཞེས་པའི་ཆེས་མཐོའི་ལྷན་ཚོགས་འཚོགས་གཏན་འཁེལ་ཡོད་པ་ལྟར། སྐབས་དེར་ཨ་རིའི་སྲིད་འཛིན་ཇོ་བྷའི་ཏན་མཆོག་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་རྣམ་གཉིས་ཆེས་མཐོའི་ཚོགས་འདུ་དེ་འཚོགས་ཞོར་ལ་མཇལ་འཕྲད་གནང་འཆར་འདུག་རྩ་བའི་ཕྱི་ལོ་ཉིས་སྟོང་གཉིས་ནས་ཕྱི་ལོ་ཉིས་སྟོང་བཅུ་ལོའི་བར་བོད་རྒྱ་གཉིས་བར་འབྲེལ་མོལ་རིམ་པ་ཐེངས་མ་བཅུ་བྱས་པའི་རྗེས་སུ་ད་བར་འབྲེལ་མོལ་བྱུང་མེད་པ་དང་བོད་ནང་གི་གནས་སྟངས་ནི་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་པ་རེད། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་འདི་ལོའི་ཕྱི་ཟླ་བཅུ་པའི་ཟླ་མཇུག་ལ་ཨ་རིའི་སྲིད་འཛིན་མཆོག་དང་རྒྱ་ནག་གི་སྲིད་འཛིན་རྣམ་གཉིས་མཇལ་འཕྲད་གནང་རྒྱུ་ཡིན་པ་མཁྱེན་རྟོགས་བྱུང་བའི་རྗེས་སུ། ཨ་རིའི་སྲིད་འཛིན་ཇོ་བྷའི་ཏེན་མཆོག་གིས་སྣེ་ཁྲིད་གནང་བའི་འཛིན་སྐྱོང་གིས་བོད་རྒྱ་གཉིས་བར་འབྲེལ་མོལ་ལ་རྒྱབ་སྐྱོར་གྱི་འབད་བརྩོན་ཇེ་ཤུགས་ཆེ་རུ་གཏོང་དགོས་པའི་འབོད་སྐུལ་རིམ་པ་མང་པོ་ཞུས་འདུག་ལ་དེ་བཞིན་དུ་ཨ་རིའི་སྲིད་འཛིན་ཇོ་བྷའི་ཏེན་མཆོག་གིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་མཇལ་འཕྲད་གནང་སྐབས་བོད་ཀྱི་གནད་དོན་ཡོངས་བསྒྲགས་དང་ཤུགས་ཆེའི་སྒོ་ནས་གླེང་སློང་དགོས་པའི་འབོད་སྐུལ་ཡང་གནང་འདུག། ཡང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་རང་གི་དྲ་རྒྱའི་ཐོག་སྤེལ་བའི་གོང་ཞུས་བསྒྲགས་གཏམ་དེའི་ནང་བོད་རྒྱ་གཉིས་བར་འབྲེལ་མོལ་གནང་དགོས་པའི་དགོས་པ་རྒྱུ་མཚན་སྐོར་བཀོད་གནང་འདུག་ལ། རྒྱ་ནག་གིས་བོད་ནང་དྲག་པོའི་བཙན་འཛུལ་བྱས་ཏེ་འདས་པའི་ལོ་དྲུག་ཅུ་ལྷག་རིང་བོད་མི་རྣམས་ལ་དྲག་གནོན་ཤུགས་ཆེ་བྱེད་མུས་དང་རང་དབང་ཁང་པས་ཞིབ་འཇུག་སྙན་ཐོ་འདོན་སྤེལ་གནང་བ་ལྟར་ན་ལྷོ་སུ་དཱན་དང་སི་རི་ཡ་དང་མཚུངས་པར་བོད་དེ་ནི་རང་དབང་ཆེས་ཞན་པའི་རྒྱལ་ཁབ་ཏུ་གྱུར་ཡོད་ལ་རྒྱ་ནག་གཞུང་གིས་བོད་མིའི་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་ཚབས་ཆེ་གཏོང་མུས་ཁར། ད་ཆ་བོད་མི་ས་ཡ་གཅིག་ལྷག་གི་རིགས་རྫས་སམ། DNA། ཀྱི་དཔེ་མཚོན་བསྡུ་ལེན་བྱས་ཡོད་པ་མ་ཟད་བོད་ཕྲུག་ས་ཡ་གཅིག་ལྷག་ཙམ་རང་གི་ཕ་མ་སྤུན་མཆེད་དང་བོད་མིའི་སྤྱི་ཚོགས་ནས་ཁ་བྲལ་བཏང་སྟེ་རྒྱ་ནག་གཞུང་གིས་གཉེར་བའི་མི་སེར་སྤེལ་ཡུལ་གྱི་རྒྱ་མིའི་གཏན་ཆགས་སློབ་གྲྭ་ཁག་ནང་བཙན་ཤེད་ཀྱིས་བཏང་སྟེ་བོད་ཀྱི་ཆོས་དང་རིག་གཞུང་ཡུལ་སྲོལ་གོམས་གཤིས་བཅས་པ་རྩ་མེད་བཟོ་ཐབས་བྱེད་བཞིན་ཡོད་པ་ཡང་བཀོད་གནང་འདུག། ཡང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་སྤེལ་བའི་བསྒྲགས་གཏམ་དེའི་ནང་ཨ་མི་རི་ཀའི་གཞུང་མང་གཉིས་ཀྱིས་བོད་དོན་རྒྱབ་སྐྱོར་ཇི་འདྲ་གནང་གི་ཡོད་སྐོར་བཀོད་གནང་ཡོད་ལ། ཨ་རིའི་གཞུང་མང་གཉིས་ཀྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་འཚེ་མེད་ཞི་བ་དང། འབྲེལ་མོལ་ལམ་ནས་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་བཅས་པ་མི་ཉམས་རྒྱུན་འཛིན་ཞུ་རྒྱུའི་བོད་མི་རྣམས་ལ་རང་དབང་ཐོབ་ཐང་ཡོད་པར་རྒྱབ་སྐྱོར་གཞི་རྒྱ་ཆེན་པོའི་སྒོ་ནས་ཞུ་བཞིན་ཡོད་པ་དང། ཨ་རིའི་མང་གཙོ་ཚོགས་པ་དང་སྤྱི་མཐུན་ཚོགས་པ་གཉིས་ཀའི་སྲིད་འཛིན་རྣམས་དང་ཨ་རིའི་གྲོས་ཚོགས་གོང་འོག་གཉིས་ཀས་ལོ་མང་རིང་བོད་དོན་ལ་གདུང་སེམས་མཉམ་བསྐྱེད་ཀྱིས་རྒྱབ་སྐྱོར་གནང་སྟབས་བོད་དོན་ཐོག་ཁྲིམས་གཞི་གསར་པ་མང་པོ་གཏན་འབེབས་གནང་རྒྱུ་སྣེ་ཁྲིད་ཡོད་སྐོར་བཀོད་གནང་འདུག། ཡང་ཨ་རིའི་གྲོས་ཚོགས་ཀྱིས་གཏན་འབེབས་གནང་སྟེ་ཨ་རིའི་སྲིད་འཛིན་གྱི་མཚན་རྟགས་བསྐྱོན་པའི་ཨ་རིའི་བོད་དོན་ཐོག་གི་ཁྲིམས་གཞི་ཁག་གིས་ཨ་རིའི་འཛིན་སྐྱོང་སྤྱི་དང་ལྷག་དོན་དུ་སྲིད་འཛིན་མཆོག་གིས་རྒྱ་ནག་གི་འགོ་ཁྲིད་ཚོ་དང་མཇལ་འཕྲད་ནམ་བྱུང་ལ་བོད་ཀྱི་གནད་དོན་སེལ་ཐབས་སུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་ཡང་ན་མགོན་པོ་གང་ཉིད་ཀྱི་སྐུ་ཚབ་ལྷན་དུ་གྲོས་མོལ་ཞུ་དགོས་སྐོར་རྒྱ་མིའི་དཔོན་རིགས་ཚོར་སྐུལ་འདེད་གནང་དགོས་པ་འཁོད་ཡོད་སྐོར་ཡང་བཀོད་གནང་འདུག། ཡང་འདིའི་ཁ་སྣོན་དུ་དེ་སྔོན་ཇོ་བྷའི་ཏན་མཆོག་གིས་ཨ་རིའི་སྲིད་འཛིན་གྱི་འོས་མིར་བཞེངས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་འོས་བསྡུའི་ལས་འགུལ་སྤེལ་སྐབས་ཁོང་གིས་བོད་ལ་མིང་དོན་མཚུངས་པའི་རང་སྐྱོང་ལྗོངས་ཚད་ལྡན་གྱི་གནས་བབ་ཡོང་ཐབས་དང་བོད་མིའི་འགྲོ་བ་མིའི་ཐོབ་ཐང་ལ་གུས་བརྩི་ཞུ་རྒྱུ་བོད་ཀྱི་ཁོར་ཡུག་སྲུང་སྐྱོབ་མ་ཟད་བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གཞུང་སྐད་ཡིག་བཅས་པ་མི་ཉམས་རྒྱུན་འཛིན་དང་བདག་གཅེས་སྲུང་སྐྱོབ་གནང་ཕྱིར་ཨ་རིའི་མཐུན་ཕྱོགས་རྒྱལ་ཁབ་ཁག་གི་མཉམ་དུ་ཕྱག་ལས་གནང་སྟེ་རྒྱ་ནག་ལ་གནོན་ཤུགས་སྤྲོད་རྒྱུ་ཡིན་སྐོར་ཞལ་བཞེས་གནང་བ་དེ་ཡང་བཀོད་གནང་འདུག། ཡང་དེ་དང་འབྲེལ་ནས་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ཨ་རིའི་སྲིད་འཛིན་ཇོ་བྷའི་ཏན་མཆོག་གིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་མཇལ་འཕྲད་གནང་སྐབས་བོད་ཀྱི་གནད་དོན་ཤུགས་དྲག་ཆེན་པོའི་སྒོ་ནས་གླེང་དགོས་སྐོར་ཞུ་སྐུལ་གྱི་ཕྱག་ཡིག་ཅིག་འགྲེམས་སྤེལ་གནང་སྟེ་མང་ཚོགས་ནས་དྲ་རྒྱ་བརྒྱུད་མཚན་རྟགས་བསྡུ་རུབ་ཀྱི་ལས་འགུལ་ཞིག་ཀྱང་སྤེལ་བཞིན་འདུག། ལེ་ཚན་འདི་ཕྱོགས་བསྒྲིགས་ཀྱི་སྙན་སྒྲོན་ཞུ་མཁན་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། དེ་ནས། ལ་དྭགས་ཁྲིག་རྩེ་ཡུལ་དུ་ཆགས་པའི་ཉར་མ་བཞེངས་ནས་མི་ལོ་ཆིག་སྟོང་འཁོར་བའི་དུས་ཆེན་སྲུང་བརྩི་གནང་བའི་སྐོར། ང་ཚོའི་ལ་དྭགས་ཁུལ་དུ་ཡོད་པའི་ས་གནས་ཀྱི་གསར་འགོད་པ། འཕྲིན་ལས་ཆོས་སྒྲོན་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད།
ལ་དྭགས་ལོ་རྒྱུས་ནང་གི་ནང་པའི་སྡེ་ཐོག་མར་ངོས་འཛིན་བྱེད་ཀྱི་ཡོད་པ་ཡོངས་གྲགས་ཉར་མ་དེ་ཉིད་བཞེངས་ནས་མི་ལོ་གཅིག་སྟོང་འཁོར་བའི་དུས་ཆེན་སྲུང་བརྩི་ཞུས་སོང། དེ་དུས་ལ་དྭགས་ས་གནས་ཀྱི་རྒྱལ་རབས་མཁས་པ་དང་རྟེན་རྙིང་སྲུང་སྐྱོབ་ཐོག་ཕྱག་ལས་གནང་མྱོང་ཡོད་མཁན་རྣམས་ཚང་འཛོམས་ཐོག་ཉར་མ་དང་འབྲེལ་གྲོས་མོལ་རྒྱས་པ་ཚོགས་གནང་སོང། ལ་དྭགས་ནང་ནང་ཆོས་ཇི་ལྟར་དར་ཚུལ་སྐོར་རིགས་གཅིག་རྐང་འཛིན་གྱི་སློབ་སྦྱོང་གནང་ཡོད་པ་ཌོག་ཊར་བསྟན་འཛིན་མི་འགྱུར་ལགས་ཀྱིས་ཁོང་གིས་ཉམས་ཞིབ་གནང་བའི་བརྒྱུད་ཉར་མ་འདི་ཉིད་དུས་ནམ་བཞེངས་ཡོད་པའི་ཐོག་འདི་ལྟར་གསུངས་བྱུང།
ཉར་མ་འདྲ་བོ་ཡིན་ན་དེ་འདྲའི་མང་པོ་བཤད་མི་འདུག་དེ་གམ་ཚེ་ང་ཚོ་ཧ་གོ་གི་ཡོད་རེད། དགུ་བརྒྱ་དགུ་བཅུ་གོ་བརྒྱད་ཡང་གོ་དྲུག་དེ་འདྲ་ཞིག་ནང་ལ་དེ་དང་པོ་ཕྱག་བཏབ་པ་རེད། ད་དེའི་བཏབ་མཁན་དེ་ལོ་ཙཱ་བ་རིན་ཆེན་བཟང་པོ་རེད་ལབ་ནས་ཅིག་ང་ཚོ་ལབ་ཀྱི་ཡོད་རེད་ལོ་རྒྱུས་དེ་འདྲའི་ནང་ལ། དེ་མ་གཞི་ད་ལོ་རྒྱུས་མང་པོ་ཞིག་ཤེས་ཀྱི་ཡོད་མ་རེད་དེ་ལ། དེ་ནི་ཐུན་མོང་མ་ཡིན་པ་ག་རེ་ཡོད་རེད་ལབ་ན་ཉི་མའི་རིགས་ཀྱི་རྒྱལ་རབས་ལབ་ནས་རྒྱལ་རབས་གཅིག་ཡོད་རེད། དེའི་ནང་ལོགས་ལ། སྤྱི་ལོ་གཅིག་སྟོང་ཉི་ཤུ་རྩ་གཅིག་ལ་འགོ་འཛུགས་བྱས་ནས་ཉི་ཤུ་རྩ་གསུམ་བར་དུ་དེའི་ཉར་མ་གི་གཙུག་ལག་ཁང་དེ་བཞེངས་གྲུབ་རེད་ལབ་ནས་བྲིས་ཡོད་རེད། ནི་དེའི་མཉམ་དུ་དགེ་འདུན་གྱི་སྡེ་བཙུགས་དེ་འདྲ་བྱས་ནས་ལབ་ཡོད་རེད། དེ་ཙང་ད། ད་ལོ། ཉིས་སྟོང་ཉི་ཤུ་རྩ་བཞི་རྩ་གསུམ་ལ། ང་ཚོ་ལོ་གཅིག་སྟོང་འཁོར་བའི་དུས་དྲན་ལབ་ནས་ཅིག་ཅིག་ང་ཚོ་བརྩི་ཡི་ཡོད། ལ་དྭགས་ས་གནས་སུ་ཆགས་པའི་ཉར་མ་གུ་གེ་རུ་མཐོ་གླིང་དང་སྤུ་རང་དུ་འཁོར་ཆགས་བཅས་གསུམ་ལོ་ཙཱ་བ་རིན་ཆེན་བཟང་པོས་ཉིན་གཅིག་ལ་བཞེངས་ཡོད་པའི་ཐོག་རྒན་ཐུབ་བསྟན་དཔལ་ལྡན་ལགས་ཀྱིས་གསུངས་དོན་དུ། བླ་མ་ལོ་ཙཱ་བ་རིན་ཆེན་བཟང་པོ་གིས་གཙུག་ལག་ཁང་གསུམ་བཏབ་ཡོད་རེད་བ་ནི་གཅིག་གུ་གེ་ལ་ཡོད་བ་རེད་དེ་གུ་གེ་མཐོ་གླིང་ཨ་ནི་གཅིག་སྤུ་རང་ལ་ཡོད་བ་རེད་སྤུ་རང་གི་འཁོར་ཆགས་དེ་དང་ཨ་ནི་གཅིག་ལ་དྭགས་དེ་དུས་མར་ཡུལ་ལབ་ཀྱི་འདུག་བ་མར་ཡུལ་གྱི་ཉར་མ་ཟེར་དེ་གསུམ་པོ་དེ་དང། བླ་མ་ལོ་ཙཱ་བ་རིན་ཆེན་བཟང་པོ་གིས་ལྷ་ཁང་དང་དེ་ཚོ་མང་པོ་ཅིག་བཏབ་པ་རེད་དེ་དེའི་ནང་ནས་ནི་གཙུག་ལག་ཁང་གསུམ་དེ་དེའི་ཆེ་བ་རེད་དེའི་ནང་ནས་གཅིག་ཉར་མ་རེད། ཉར་མ་དང་གུ་གེ་མཐོ་གླིང་དང་སྤུ་རང་གི་འཁོར་ཆགས་གཉིས་བླ་མ་ལོ་ཙཱ་བ་རིན་ཆེན་བཟང་པོ་གིས་དུས་གཅིག་ལ་ནི་རྨང་ད་འདི་གི་རྨང་གཞི་དེ་བཏིང་བ་ཡིན་ཟེར་ད།

བྱས་ཙང་འདི་གསུམ་པོ་དེ་ད་རྒྱལ་རབས་ནང་བཞིན་བྱས་ན་ཁོ་རང་གི་རྒྱལ་རབས་དེ་ཡང་ཁུངས་མཐུག་ཤོས་དེ་ལྟར་བླ་མ་ལོ་ཙཱ་བ་རིན་པོ་རིན་ཆེན་བཟང་པོ་ཁོ་རང་གི་དངོས་སློབ་ཀ་བཞི་གདུང་བརྒྱད་དེ་ནང་ནས་ཀ་བ་བཞི་གི་གྲས་ནས་ནི་གུ་གེ་ཁྱི་ཐང་པ་དཔལ་ཤྲཱི་ཛྙཱ་ན་ཟེར་ཉན་ཁོང་གིས་བྲིས་བཞག་པའི་རྒྱལ་རབས་ནང་ལ་འདི་གསལ་གྱི་ཡོད་པ་རེད། བྱས་ཙང་ད་འདི་བླ་མ་ལོ་ཙཱ་བ་རིན་ཆེན་བཟང་པོ་དངོས་སུ་ཕེབས་ནས་ཕྱག་བཏབ་པའི་ལ་དྭགས་ནང་རྟེན་རྙིང་པ་མང་པོ་ཅིག་ཡོད་རེད་དེ་འདི་ནང་ནས

འོ་དེ་འདྲ་སེ་བྱས་ནས་ཉམས་ཆག་མང་པོ་ཤོར་ཡོད།
ཡང་ཡོངས་གྲགས་ཉར་མ་གཙུག་ལག་ཁང་ཞེས་འབོད་སྲོལ་ཡོད་ན་ཡང་དོན་དངོས་སུ་གཙུག་ལག་ཁང་ཞིག་ཡིན་མིན་གྱི་གསལ་པོ་མེད་འདུག་དེ་དང་འབྲེལ་རྒན་ཐུབ་བསྟན་དཔལ་ལྡན་ལགས་གསུང་དོན་དུ།
གཙུག་ལག་ཁང་དེ་ཁོང་གི་ལྷ་ཁང་ཆེ་ཤོས་དེ་ལ་གཙུག་ལག་ཁང་ལབ་ཀྱི་འདུག་ཨ་ནས་འདི་གི་འབྲིང་དེ་ལ་ཆོས་སྐོར་ལབ་ཀྱི་འདུག་ཨ་ལྕི་ཆོས་སྐོར་གསུམ་མདའ་མང་རྒྱུ་ཨ་ནས་ད་ལས་རྟོགས་དང་ཅིག་གཏན་དང་དེ་ཚོ་ཆོས་སྐོར་མང་པོ་ཡོད་རེད་རྟ་ཕོ་དང། ནས་ད་ག་ཁོ་རང་མཐོ་གླིང་དང་གུ་གེ་དང་དེ་པར་མང་པོ་ཡོད་ས་འདུག་འབྲིང་འདི་ལ་ཆོས་སྐོར་ལབ་ཀྱི་འདུག་ཨ་ནས་ཆུང་ཆུང་དེ་ཚོ་ལ་ལྷ་ཁང་རང་ལབ་ཀྱི་འདུག་མ་གཏོགས་ཨ་ནས་འདི་སློབ་གཉེར་ཁང་ཅིག་ཡིན་པའི་འདི་ཁུངས་མཐུག་པོ་ཅིག་ཡོད་མ་རེད་ད་ཡིན་ནའང་བླ་མ་ལོ་ཙཱ་བ་རིན་ཆེན་བཟང་པོ་འདི་ཡ་བཞུགས་འདུག་ཨ་ནས་བླ་མ་ལོ་ཙཱ་བ་རིན་ཆེན་བཟང་པོ་ནས་ཆོས་ཞུ་ཉན་དང་ད་དེ་འདྲས་ད་མང་པོ་ཡོད་རེད་བ། སྤྱིར་བཏང་གི། ང་ཚོ་དེང་སང་གི་ཡོད་པ་ནང་བཞིན་བྱས university ནང་བཞིན་བྱས་ནས་དེ་འདྲ་ཅིག་ཧ་ལམ་ཡོད་པའི་གསལ་པོ་མི་འདུག་ད་ཁོ་ཚོས་གཙུག་ལག་ཁང་ཟེར་ཐ་ན་གཙུག་ལག་ཁང་དང་གཙུག་ལག་སློབ་གྲྭ་གཉིས་ནོར་ནས་དེ་འདྲ་ཡིན་ནའི་འདི་ནང་བོད་ག་ས་ག་ནས་སློབ་སྦྱོང་བྱེད་ཀར་ཡོང་གི་ཡོད་རེད་ཟེར་དེ་འདྲ་མི་འདྲ་བཤད་ཀྱི་འདུག་བ་དེ་ཚོ་ཤ་སྟག་ཁུངས་ཐུབ་པོ་ཟེར་མི་འདུག། དེང་དུས་སུ་ཉར་མའི་ཕྱོགས་ལ་ལྷ་ཁང་ལྔ་དང་མཆོད་རྟེན་བཞི་བཅུ་ཞེ་དྲུག་ལས་གཞན་དམིགས་བསལ་གང་ཡང་མཇལ་རྒྱུ་མེད་དུས་རྒན་ཐུབ་བསྟན་དཔལ་ལྡན་ལགས་ཀྱིས་ཉམས་ཞིབ་གནང་བའི་བརྒྱུད་ད་ལྟ་ཉར་མར་གང་ལུས་ཡོད་པའི

ཡང་ཉར་མ་འདི་ཉིད་བཞེངས་ནས་ལོ་གཅིག་སྟོང་ལྷག་འགྲོ་ཡི་ཡོད་དུས་བར་མཚམས་མང་པོར་ཉམས་གསོ་ཡང་ཕུལ་ཡོད་པའི་ཤུལ་དུ་དེང་སང་མཆོད་རྟེན་རེ་ཟུང་ནང་ལྡེབས་རིས་མཇལ་རྒྱུ་འདུག་འདིར་རྒན་ཐུབ་བསྟན་དཔལ་ལྡན་ལགས་ཀྱིས། མཆོད་རྟེན་གཅིག་དེ་ཡང་དེ་དུས་ཀྱི་བླ་མ་ལོ་ཙཱ་བ་རིན་ཆེན་བཟང་པོའི་སྐབས་ལ་ཁ་ཆེ་བ་ལྷ་བཟོ་དེ་ཚོ་གིས་བྲིས་པའི་རི་མོ་རེ་མི་འདུག་འདི་མཇུག་ལ་ཉམས་གསོ་བྱེད་མཁན་སློབ་མ་ཡང་སློབ་དེ་འདྲ་གི་མཇུག་མཇུག་ལ་ཡིན་ས་རེད། དེ་ལ་འདི་ཚོ་ནི་ཉམས་གསོ་བྱུང་ཡ་བས་མང་པོ་བྱུང་རོ་བས་ཡང་ཨ་ཡ། འདི་ཚོ་ལ་ཉམས་གསོ་བྱེད་ཐུབ་ཡོད་མ་རེད་ད་མཆོད་རྟེན་དང་བྱེད་ཚེ་ནང་དང་དེ་བས་ཆུང་ཆུང་དེ་འདྲ་བྱེད་ཐུབ་ཀྱི་ཡོད་ས་རེད་པ། ཐོག་མེད་པ་གང་ག་ལ་བྱེད་མི་འདུག་བ་མཆོད་རྟེན་ནང་ལ་རི་མོ་དེ་ལས་ཚང་རི་མོ་དེ་ཚོ་ལ་དེའི་ཚོ་ཉམས་ཞིབ་བྱས་ཡོད་རེད། ཉར་མ་དེ་བཞིན་ལ་དྭགས་ས་གནས་རང་གི་མི་ཕལ་ཆེ་བར་དམིགས་བསལ་མཁྱེན་རྟོགས་མེད་པ་དང་ལ་དྭགས་པའི་རང་གི་ཉམས་ཞིབ་རེ་ཟུང་ལས་རྒྱལ་སྤྱིའི་བོད་རིག་པའི་ཐོག་དཔྱད་པ་བྱེད་མཁན་མང་པོས་ལོ་མང་ནས་ཉར་མ་ཐོག་ཉམས་ཞིབ་མང་པོ་གནང་བཞིན་ཡོད་པ་རེད་འདུག། ལ་དྭགས་ཀྱི་རྟེན་རྙིང་སྲུང་སྐྱོབ་ཐོག་འདས་པའི་ལོ་ཉི་ཤུ་ལྷག་ནས་ཕྱག་ལས་གནང་མྱོང་ཡོད་མཁན་ཌོག་ཊར་བསོད་ནམས་དབང་ཕྱུག་ལགས་ཀྱིས་ད་བར་ས་གནས་སུ་རྟེན་རྙིང་གྲངས་ལས་འདས་པ་མང་པོའི་ཐོག་སློབ་སྦྱོང་གནང་བའི་བརྒྱུད་ཌོག་ཊར་ལགས་ཀྱིས་ཉར་མ་དེ་ཉིད་ལ་དྭགས་ཀྱི་ཆོས་ཕྱོགས་གཅིག་པུ་མིན་པར་རྟེན་རྙིང་གི་རིན་ཐང་ཐོག་དཔལ་འབྱོར། སྤྱི་ཚོགས། ཁང་པའི་བཟོ་དབྱིབས་ལ་སོགས་ཕྱོགས་འདྲ་མིན་གྱི་ཐད་ནས་རྟེན་རྙིང་རྩ་ཆེ་ཤོས་དེ་ཡིན་པ་འདི་ག་རླུང་འཕྲིན་ཁང་ལ་འདི་ལྟར་གསུངས་བྱུང། བཟོ་པ་དང་མི་སྔར་ལངས་མ་མང་པོ་མོ་བཟོ་དབྱིབས་ཙམ་གྱི་ཁག་བཙལ་ནས་ཉར་མ་འདི་ཉིད་ཆོས་ཕྱོགས་ནས་རིན་ཐང་ཆེན་པོ་ཡིན་པ་དང་མཉམ་རྟེན་རྙིང་གི་རིན་ཐང་ཐོག་རིན་ཐང་ཧ་ཅང་ཆེན་པོ་རེད་ཉར་མར་ཁང་པའི་བཟོ་བཀོད་ལ་བལྟས་པ་ཡིན་ན་འདུ་ཁང་ལྔ་ལུས་ཡོད་པ་རེད་སྒོ་ར་འདིའི་ནང་མཆོད་རྟེན་བཞི་བཅུ་ཞེ་དྲུག་ལུས་ཡོད་པའི་ཀུན་ཡང་གཞན་མཆོད་རྟེན་དང་མི་འདྲ་བའི་ལོ་ཙཱ་བ་རིགས་ཀྱི་མཆོད་རྟེན་རེད་དེ་དང་མཉམ་ལོ་གཅིག་སྟོང་ཐམ་པ་ཕྱིན་པའི་འདུ་ཁང་དང་མཆོད་རྟེན་ལུས་ཡོད་པ་ཡིན་ན་དེ་རྟེན་རྙིང་གཅིག་པུ་མིན་པར་རྒྱལ་རབས་ནང་གལ་ཆེན་པོ་ཆགས་ཀྱི་ཡོད། ཉར་མ་འདི་ཉིད་བཞེངས་ནས་ལོ་གཅིག་སྟོང་ཕྱིན་པའི་ནང་ཇི་འདྲ་ཉམས་ཡོད་པའི་ཐོག་ལ་ཡང་བཤད་ཚུལ་འདྲ་མིན་འདུག་དེའི་ཐོག་རྒན་ཐུབ་བསྟན་དཔལ་ལྡན་ལགས། གྱི། ད་ཁ་ཆེ་ཟེར་ན་ཨིསི་ལམ་གྱི་རེད་བ། ཨིསི་ལམ་གྱི་མིརཛ་ཧའེ་དར་ཟེར་མཁན་གྱི་དམག་ཅིག་སྔ་མ་ནས་སླེབས་ཀྱི་འདུག། འདི་ལྷ་ཁང་འདི་ཡོད་པའི་གོང་ལ་ཡང་རྒྱ་པ་ཇོ་གི་རྒྱལ་རབས་ཀྱི་གོང་ལ་རེད་བ། ཇོ་རབས་ཡོད་དུས་ཡང་ཁོའི་དམག་ཅིག་སླེབས་ཀྱི་འདུག་དེ་དུས་རྒྱ་པ་ཇོ་ཁོ་རང་གི་དམག་དེ་ཟློག་ཐུབ་ཀྱི་ཡོད་པ་རེད། དེ་གཞུག་གུ་ད་ཡིན་ན་དམག་ཕོན་ཆེ་ཅིག་སླེབས་ཙང།

ཡང་འདི་ལས་ཉར་མ་གཙུག་ལག་ཁང་བཞེངས་ནས་ལོ་གཅིག་སྟོང་འཁོར་བའི་དུས་ཆེན་གོ་སྒྲིག་ཞུ་མཁན་གཙོ་བོ་རྒྱལ་སྤྱིའི་རིག་གཞུང་དང་བཟང་སྤྱོད་བསྟི་གནས་ཁང་གི་འགན་འཛིན་བསྟན་འཛིན་བཀྲ་ཤིས་ལགས་ཀྱིས་ཁོང་ཚོའི་གོ་སྒྲིག་པའི་ངོས་ནས་འདུན་པ་གཙོ་བོ་དེ་མི་རྣམས་ཀྱིས་ནང་ཆོས་སྦྱང་རྒྱུ་ལ་དམིགས་ནས་ཡིན་པ་གསུངས་བྱུང། ལ་དྭགས་རང་དུ་རྟེན་རྙིང་འདྲ་མིན་མང་པོ་ཡོད་པ་རྣམས་དགོན་པ་ཡུལ་བ་དང Archaeological Survey of India གིས་གཟིགས་རྟོག་གནང་བཞིན་འདུག་པས་ཉར་མ་དེ་ཉིད་ཕུགས་སུ་ཉམས་གསོ་བྱེད་དགོས་མིན་དང་ད་ལྟ་ཡོད་པ་བཞིན་དེ་ལྟར་བོར་རྒྱུ་ལ་ཕྱོགས་ཚང་མ་ནས་ཟེར་མཁན་འདྲ་མིན་འདུག། ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ་འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡོད། ཆེད་བསྒྲིགས་ཀྱི་ལེ་ཚན་ནང Intermittent Fasting ཞེས་སྨྱུང་གནས་སམ་ཟས་གཅོད་བྱེད་པ་ནི་གཟུགས་པོའི་ལྗིད་ཚད་དམའ་རུ་གཏོང་བའི་ཕན་ཐོགས་ཡོད་པ་མ་ཟད་གཞན་ཡང་ལུས་ཀྱི་འཕྲོད་བསྟེན་ལ་ཕན་ཐོགས་མང་པོ་ཡོད་པའི་སྐོར

ཨ་མི་རི་ཀའི་མངའ་སྡེ་མི་ནི་སོ་ཊ་ན་ཆགས་པའི་མི་ནི་སོ་ཊ་གཙུག་ལག་སློབ་ཆེན་གྱི་ཟུང་འབྲེལ་སློབ་དཔོན་དང་སློབ་ཆེན་དེ་ཡི་ནང་ནང་དོན་རིག་པ་དང་གསོ་རིག་ཚན་པའི་སྣེ་ཁྲིད་ཚན་ཁག་གི་སློབ་དཔོན་གཞོན་པ་སྨན་པ་བསྟན་འཛིན་རྣམ་གྲོལ་ལགས་རེད། Intermittent Fasting ལབ་ན་རེད་ཨ་ནི་དུས་ཁག་གི་ཨ་ནི་ལྟོ་སྟོང་བཞུགས་པའི་དེ་ད་སྤྱིར་བཏང་ལུགས་སྲོལ་གསར་བ་ཁྱད་མ་རེད་རོ་ལ་ང་ཚོ་ཚང་མ་མཁྱེན་གྱི་རེད་སྤྱིར་བཏང་སྤྱི་ཚོགས་མ་འདྲ་མ་འདྲ་བ་ནང་ལ་དེ་གི་ལག་ལེན་འཁྱེར་སྟངས་མ་འདྲ་མ་འདྲ་བ་ད་ང་རང་ཚོ་བོད་པའི་གི་རིག་གཞུང་ནང་ལ་ཡིན་ན་དགོན་སྡེ་ཁག་དེ་ཚོ་ཕེབས་རེ་ཞུ་ན་དགོང་བཅད་ཞུ་བའི་དེ་དཔེ་དར་སྲོལ་ཡོད་རོགས་ལ་ད་ལྟ་དགོང་བཅད་དེ་ད་ལྟ་རྒན་ལགས་ལྷན་རྒྱས་མང་པོ་ཅིག་རེད་བཙུན་མ་ཆོས་ལགས་ཚོ་མང་པོ་ཅིག་གི་ཁོ་སྔ་དྲོ་དང་ཉིན་གུང་གི་གསོལ་ཚིགས་དེ་མཆོད་དེ་ནས་དགོང་མོ་བར་ཆུ་ཚོད་བཅུ་གཉིས་ཟིན་ཁར་ལ་ད་མ་མཆོད་ནས་བཞུགས་མཁན་གི་ད་དེ་མང་པོ་ཡོད་རེད་ད་ཡིན་ནའི་དེང་སང་ང་ཚོ་ཅིག

སྤྱིར་བཏང་ང་ཚོ་ཞལ་ལག་འདི་ཡིས་ད། དེང་དུས་ཀྱི་ཞལ་ལག་འདི་ནང་ལ་ཡིན་ན་ད་ཞལ་ལག་མང་པོ་ཅིག་སྟབས་བདེ་པོ་མཆོད་ཆོག་ཆོག་དང་དེ་ནང་ལ་དེ་མངར་ཆ་ཡིན་ནའང་རེད་ཚྭ་དང། ནི་ཞག་རྩི་དང་དེ་ཚོ་མང་པོ་ཡོད་དུས་ཙམ་པ་ལ་གཟུགས་པོ་ནང་ལ་སྤྱིར་བཏང་གི་ནམ་རྒྱུན་གྱི་མི་གང་ཟག་ཅིག་གི། ཞལ་ལག་འཇུ་ཐུབ་ཡས་དང་ད་མེ་དྲོད Metabolic Heat ལབ་རེད་ཕོ་བའི་གི་དྲོད་ལབ་རེད། འདུ་འཛུགས་ཡག་པོ་ཡོད་ཡིན་ཡོད་པ་རེད་ཅིག་ནི་ཀྱེ་ཡང་ཞལ་ལག་ཞལ་ལག་གི་འདུ་འཛུགས། སྔར་ནང་བཞིན་མེད་པ་ཅིག་དེ་ལ་འཇུག་བྱ་འགྱུར་བ་མང་པོ་བཏང་ཡོད་ཙམ་པ་ལ་ནི Digest བྱས་ལ་ཞུ་ཐུབ་ཡས་ལ་དཀའ་ངལ་ཡོད་དུས་ཙམ་པ་ལ་ནི་དུས་ཚོད་གནས་སྐབས་གནས་སྐབས་ལ་ནི་ཞལ་ལག་མ་མཆོད་པ་བྱས་ནས་ད་ཉི་མ་གཅིག་ལ་ཡིན་ན་ཆུ་ཚོད་བདུན་བརྒྱད་རིང་ག་ལ་བཅུ་དགུ་གཅིག་ཞལ་ལག་མཆོད་དེ་ནས་མ་མཆོད་ཡོད་དུས་ཙམ་པ་ལ་འདི་ལ་ཁོ་ཅིག Digest བྱེད་ཐུབ་ཡས་ཞུ་ཐུབ་ཡས་ཀྱི་གོ་སྐབས་རག་གི་ཡོད་དུས་ད་འདི་དེ་འདྲས་ཤིག་དར་བསྡད་ཡོད་རེད་ད་ང་ཚོ་ཅིག་བོད་ཀྱི་གསོ་བ་རིག་པའི་གཞུང་ནང་ལས་ནས་ཀྱི

མཆོད་པའི་སྐབས་ལ་ཡང་སྣང་བ་གང་དྲན་མཆོད་མེད་རོགས་ལ་ད་ང་ཚོ་ཁ་ཤས་མང་པོ་ཅིག་གིས་མཆོད་ཚུལ་ཁོ་ལྟ་བུ་ཞིག་ད་ལྟ་ང་རང་ཚོ་གི་ད་ལྟ་འདས་ཀྱི་མི་མང་པོ་ཅིག་གི་ནུབ་ཕྱོགས་ནང་ལ་དབྱིན་ཇི་དེ་ཚོ་ཡིན་ན་ཉིན་གུང་གི་དགོན་སྡེ་ཁག་བདེ་བ་དང་ང་རང་ཚོ་གི་རིག་གཞུང་ནང་ལ་ཡིན་ན

གང་ཟག་གཅིག་གིས་ད་ད་རེས་ནས་ང་བར་མཚམས་བཞག་པའི་ཐོག་ནས་ཞལ་ལག་མཆོད་ཀྱི་གོམས་གཤིས་འདི་ལག་ལེན་བསྟར་གྱི་ཡིན་ཞེས་ནས་གསུངས་པ་ཡིན་ན་ནི། འདི་ཅིག་འོས་འཚམས་པ་ཅིག་ཡིན་པ་ག་འདྲས་ཅིག་ཚོད་དཔག་བྱེད་དགོས་རེད། དྲི་བ་ཐད་ཀར་ཞུས་པ་ཡིན་ན། འདི་ལུས་པོ་ལ་བྱེད་སྟངས་མ་ཤེས་པ་ཡིན་ན་ཉེན་ཁ་དེ་འདྲས་སླེབས་ཀྱི་རེད་ཡང། ལོ་ཚད་འདྲ་བོ་བརྗོད་རེད་ཅིག་ལོ་བཅོ་བརྒྱད་ཀྱི་མན་འདབ་ཡིན་ན་དེ་འདྲས་བྱེད་རྒྱུ་ཡོད་མ་རེད་ཡང་འདིའི་ཐོག་ལ་ཨེམ་ཆི་ལགས་ཀྱིས་ག་གསུང་གི་ཡོད་ན།

ང་ཚོ་བོད་སྨན་གསོ་བ་རིག་པའི་ནང་གནད་འགག་ཆེ་ཤོས་ཤིག་ག་རེ་ཟེར་ན་མི་སོ་སོའི་གི་ཐུན་མོང་མ་ཡིན་པའི་གི་ཁམས་དང་རང་བཞིན་དེ་བརྟག་དགོས་པའི་དེ་དཔེ་གནད་འགག་ཆགས་ཡོད་རེད་ཞུས་ཙང་དཔེར་ཆ་བཞག་ན་ང་ཚོ་ནམ་རྒྱུན་ནས་ཅིག་ཁ་ཤས་ལ་ཕོ་བའི་མེ་དྲོད་དཔེ་ཡག་པོ་ཡོད་དེ་ཉན་གི་ཡོད་རེད་བ་ལ་ད་ཁོ་རང་ཚོ་ཞལ་ལག་འབད་ཁོ་ར་ཁ་ཤས་འདུག་བ་ལ་ཀུན་དོན་འབད་ཞུ་ཆོས་གནད་ཀྱི་ད་འདོད་ཇི་ཙེ་ཞུ་ཕ་ཡ་མི་རིགས་ད་འདོད་དེ་ཧྲ་ད་ད་དེ་ཡང conversely དེ་ལྟ་མ་ཡིན་པའི་གི་ཁ་ཤས་གཞན་དག་ཅི།

ལྟོ་སྟོང་ཞུ་བའི་དེ intermittent fasting དེ་ཡག་ཤོས་དེ་བད་ཀན་གྱི་རང་བཞིན་ལ་རེད་ཁོ་རང་ཚོ་གི་ཕོ་བ་ཁ་ལག་འཇུ་མཁན་འཇུ་བའི་ལ་དུས་ཚོད་མང་བ་འགོར་གྱི་ཡོད་རེད་ཨ་ནི་ནམ་རྒྱུན་གྱི་ཕོ་བ་མེ་དྲོད་ཀྱི་ཞན་པོ་ཡོད་རེད་ཨ་ནི་དེ་དང་ནང་བཞིན་བྱས་ཅིག་ལྟ་བསམ་བློ་བཏང་ཡས་ནས་གི་རིག་པ་དེ་ཐིམ་དེ་གི་འགྲོ་བཞོན་གི་རེད་ད་ཅིག་ལྟ་རིག་པ་ཡོད་མ་རེད་ད་ཡ་ཁྱད་མ་རེད་དེ་ཁ་ལག་འཇུ་བའི་ལ་དཀའ་ངལ་མང་བ་ཐེབས་དུས་ཙམ་པ་ལ་ཨ་ནི་གཟུགས་པོའི་ནང་གི་ཅིག་ལས་ཀ་མང་ཅིག་ཁྲག་གི་འཁོར་རྒྱུག་དེ་དམིགས་བསལ་གྱི་ང་ཚོ་གི torso ནང་ལ་ད། ཕོ་བ་དང་རྒྱུ་མ་དང་ལོང་དང་དེ་ཚོའི་ནང་ལ་གནས་ཡིན་དུས་ཙམ་པ། ཨ་ནི་ཀླད་པའི་ཡི་ནང་ལ་ཁྲག་འཁོར་རྒྱུག་ཞེ་དྲག་མ་རག་དུས་ཨ་ནི་རིག་པ་དེ་ཐིམ་དེ་ཡིན་དུས་ཙམ་པ་ལ། ཨ་ནི་ཁོ་རང་ཚོ་ལ་ལྟོ་སྟོང་དེའི intermittent fasting དེ་དང་རིག་པ་དེ་གསལ་བ་ཡོང་ཡས་དང་བསམ་བློ་གི་ཤུགས་ཆེར་འགྲོ་ཡས་དང་དེ་འདྲས་ཡོད་དུས་ཙམ་པ། ད་ང་རང་ཚོས་ད་ལྟ་རླུང་གི་རང་བཞིན་དེ་མཁྲིས་པའི་རང་བཞིན་དེ་ཚོ་ལ་ཨ་ནི intermittent fasting མང་པོ་ཞུ་ཡས་སོགས་པ་ད་དེ་ཚོ་བྱས་ན།

རེད་བསམ་བློ་བཏང་ཆོག་རེད་ཅིག་སྙིང་ནས་རེད་ད་མང་པོ་ཅིག་ལ་ཕན་ཐོགས་ཡོང་གི་ཡོད་པ་ཅིག་ཉམས་ཤིག་མཐོང་ཡས་འདུག་ཨམ་ཅི་ལགས་འདིའི་ཐོག་ལ་ང་ཚོ་གུ་དོག་མཐུན་སྒྲིལ་ཆེད་ཕེབས་པ་ཡིན་ན། རེད་དག་རང་རེད་ད་ད་ལྟ་ང་ཚོ་ལྟོ་སྟོང་ཞུ་བའི་དེ་ལྗིད་ཚད་གཅོག་ཙམ་མ་ཡིན་པ་ཅིག་ཁ་གསལ་པོ་ཞིག་རེད་ལགས་ད་དཔེར་བཞག་ན་ང་ཚོ་ད་ལྟ་ངེད་ཀྱི་གོང་དུ་ཞུས་པ་ནང་བཞིན་རེད་གདན་ས་ཁག་ལ་རྒན་ལགས་ལྷན་རྒྱས་ཚོ་དང་ཨ་ནི་བཙུན་མ་ཚོ་གི་དགོང་བཅད་ཞུ་བའི་དེ་གའི།

གོམས་གཤིས་དེ་ཡི་བརྒྱུད་ཅིག་སོ་སོའི་ལུས་པོའི་གི་ལྗིད་ཚད་གཅོག་པ་ཙམ་མ་ཟད་ཡང་ཕན་ནུས་གཞན་ཡང་མང་པོ་ཅིག་ཡོད་པའི་གནད་དོན་སྐོར་བཀའ་མོལ་ཞུས་པ་ཡིན། གསན་མཁན་རྣམ་པ་ཚོ་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་གནང་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ང་བསྟན་འཛིན་བདེ་སྐྱིད་ཡིན། ཐེངས་འདིའི་མི་རབས་གསར་པའི་ལེ་ཚན་ནང་ཨ་རིའི Princeton གཙུག་ལག་སློབ་གྲྭ་ཆེན་མོའི་དཔེ་མཛོད་ཁང་གི་མཁོ་དཀར་ས་བཀྲ་སྡེ་ཚན་གྱི་འགན་འཛིན་ཤ་བ་ཚེ་རིང་དབང་རྒྱལ་ལགས་སུ་ས་བཀྲའི་གལ་གནད་དང་ས་བཀྲའི་བཟོ་སྟངས། ས་བཀྲ་གཏན་འབེབས་བྱེད་སྟངས་དེ་བཞིན་ཁོང་རང་ཉིད་ས་བཀྲའི་ཐོག་ཆེད་ལས་པའི་སློབ་གཉེར་ཇི་ལྟར་གནང་བའི་རྒྱབ་ལྗོངས་སོགས་ཀྱི་སྐོར་འདི་གའི་གསར་འགོད་པ་དོན་གྲུབ་རྣམ་རྒྱལ་ལགས་ཀྱིས་གནད་འདྲི་ཞུས་པའི་ལེའུ་ཐ་མ་འདི་གསན་རོགས་གནང། ད་ལྟ་ཨ་མི་རི་ཀའི Princeton གཙུག་ལག་སློབ་གྲྭ་ཆེན་མོའི་དཔེ་མཛོད་ཁང་གི་ས་བཀྲ་སྡེ་ཚན་གྱི་འགན་འཛིན་ཤ་བ་ཚེ་རིང་དབང་རྒྱལ་ལགས་དེ་རིང་ང་ཚོའི་ལས་རིམ་ཐོག་དུས་ཚོད་གནང་བར་ཐུགས་རྗེ་ཆེ་ཞུ་གི་ཡིན། ཐུགས་རྗེ་གནང། དབང་རྒྱལ་ལགས་ད་ཁ་སང་ཁྱེད་རང་རྡ་རམ་ས་ལ་བོད་ཀྱི་ས་བཀྲའི་འགྲེམས་སྟོན་སྐབས་ལ་ཕེབས་པ་རེད་ཕ་གིར་ཕེབས་པའི་སྐབས་ལ་བུད་མེད་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པ་དེ་ཚོའི་མཉམ་པོ་ཡ་རྗེ་རེད་གཞི་རྩའི་ས་ཆ་གི་ཐོག་ནས་དབྱེ་འབྱེད་བྱས་པ་ཡིན་ན་ཨེ་ནི་བོད་དེ་ག་འདྲའི་ཅིག་ལ་ངོས་འཛིན་བྱེད་དགོས་རེད་ད་ས་ཁྱོན་གྱི་ཐོག་ནས་བོད་ཚང་མ་གཅིག་ཏུ་འདུས་པ་ཅིག་ལ་ངོས་འཛིན་བྱེད་དགོས་རེད་རྒྱ་ནག་གཞུང་ཁོ་རང་ཚོ་གི་བཤད་ཡས་དེ་ག་འདྲས་བྱེད་དགོས་རེད་འདི་འདྲས་ཀྱི་ཐོག་ནས་ས་ཁྲའི་གནད་འགག་དེ་བོད་མིའི་སྒྲིག་འཛུགས་ཀྱི་ཐོག་ནས་ག་འདྲས་ཅིག་ལ་ངོས་འཛིན་གནང་གི་འདུག་ཨེ་ནི་རྩ་བའི་ད་ས་ཁྲ་བཟོ་ཡས་དེ་ཚོ་ཆེད་ལས་ཀྱི་ལས་རིགས་ཅིག་རེད་རྒྱ་གར་ནང་འཚར་ལོངས་བྱེད་པའི།

རྩིས་ཀྱི་ཡོད་རེད་ཟེར་དེ་ལ་ཡང་བཤད་སྟངས་མ་འདྲ་ཅིག་ཆགས་པའི་རྒྱུ་མཚན་ག་རེ་ཟེར་ན་སྤྱི་བཏང་གི་ཕྱི་ལོགས་ནས་དབྱིན་ཇི་དང་དེ་ནས་རེད་ཁོང་ཚོས་ཞིབ་འཇུག་བྱེད་མཁན་དེ་ཚོ་ལྟ་ཡོང་དུས་ག་ལ་ཁོང་ཚོས་སྐད་ཆ་ག་རེ་བཤད་ཀྱི་ཡོད་རེད་ཟེར་ན་བོད་ཟེར་མཁན་འདི་དགའ་ལྡན་ཕོ་བྲང་མངའ་འོག་ལ་ཡོད་པ་འདི་བོད་རེད་གཞན་པ་འདི་ཚོ་བོད་མ་རེད་ཟེར་ནས་བཤད་སྟངས་གཅིག་བཤད་ཀྱི་ཡོད་རེད་གཅིག་ག་རེ་བཤད་ཀྱི་ཡོད་རེད་ཟེར་ན་བོད་འདི་དགའ་ལྡན་ཕོ་བྲང་མངའ་འོག་གཅིག་པོ་ཅིག་མིན་པ་བོད་ཀྱི་འོག་ལ་ཡང་ད་བོད་སྐད་རྒྱག་མཁན་བོད་ཆོས་བྱེད་མཁན་དེ་འདྲ་ཚང་མ་འདི་བོད་བརྩིས་ཀྱི་ཡོད་རེད་ཟེར་ནས་ད་བཤད་སྟངས་དེ་འདྲས་འདྲ་བོ་ཅིག་ཡོད་རེད་ད་ང་རང་གིས་ཞིབ་འཇུག་བྱས་ནས་ལྟ་ཡོང་དུས་ག་ལ་སིམ་ལ་ཆིངས་ཡིག་དེ་ལ་ད་ཡོད་འདུག་བོད་ཟེར་མཁན་དེ་ག་འདྲས་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་ས་ཁྲའི་ཐིག་བརྒྱབ་དང་བལྟས་པ་འདྲ་བྱས་ན་བ་ལ་ང་རང་ཚོས་ཀྱི་ད་བོད་ང་ཚོའི་བཤད་སྟངས་དེ་ཅིག་ཆོལ་ཁ་གསུམ་བྱས་ནས་བཤད་པ་རེད་དབུས་གཙང་བྱས་ཁམས་བྱས་ཨ་མདོའི་རྒྱུད་ད་ཁ་ཐོར་དེ་ཚོ་ཚང་མ་ཅིག་བོད་ནང་ལ་ཚུད་ཀྱི་ཡོད་རེད་ཟེར་ནས་ང་ཚོས་བཤད་ཡོད་རེད་ད་འདི་ག་བ་ལ་ཐིག་རྒྱབ་རེ་ན་ག་འདྲས་འདི་ཡོད་ཟེར་དེ་ཏོག་ཙམ་ཅིག་ཁ་སོ་ར་ཏག་ཏག་ཅིག་སྐུ་འདྲ་བོ་ཅིག་ཡོད་ས་མ་རེད་དེ་གང་ལ་ག་དུས་ཡོད་དུས་ག་ལ་དེ་རྙོག་དྲ་ཚ་བོ་ཅིག་ག་འདྲས་ཅིག་ལ་གཟིགས་ཡོད་ཟེར་འདི་ཡིན་དུས་ག་ལ་ད་ཅིག་གསལ་པོ་ཅིག་ག་དུས་འདུག་ཟེར་ན་གསལ་པོ་དེ་ཉིས་སྟོང་བརྒྱད་ལ་རྒྱ་ནག་ལ་བོད་སྐུ་ཚབ་རྒྱ་ནག་བྱས་ནས་གྲོས་མོལ་གནང་དུས་ག་ལ་བོད་ཟེར་ན་ནི་ག་འདྲས་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་ཟེར་ནས་ཅེས་འོས་འདོད་ཉིས་སྟོང་བརྒྱད་ནང་ལ་ནི་ཡིག་ཆ་གཅིག་གཏན་འབེབས་གནང་ཡོད་དེའི་ནང་ལ་ད་ཨིན་ཇིའི་སྐད་འདི་ཟིག་ཏུ Memorandum for Genuine Autonomy for the Tibetan Peoples ཅེས་ནི་དེའི་ནང་ལ་ནི་བོད་ཟེར་ཡས་འདི་འདི་འདྲའི་ཅིག་ལ་ང་ཚོས་ངོས་འཛིན་བྱེད་ཀྱི་ཡོད་འདི་ཚང་མ་བོད་གཅིག་ནང་ལ་བཟོ་དགོས་ཡོད་ཅེས་ནི་བཤད་ས་འདི་ག་འདྲའི་ཅིག་ལ་བོད་ངོས་འཛིན་གནང་གི་འདུག་ཟེར་ན་འདིའི་ནང་ལ་བོད་རང་སྐྱོང་ཁུལ་ཡོད་པའི་བོད་པ་ཚང་མ་ཅིག་ང་རང་ཚོའི་གི་དབང་སྒྱུར་ཅིག་ནང་ལ་བཟོ་དགོས་འདུག་ཅེས་ནི་བཤད་ཞག་ཡིན་ནའང་བོད་ག་འདྲ་ཅིག་རེད་བལྟས་པ་འདྲ་བྱས་ན་བོད་གཅིག་བོད་རང་སྐྱོང་ལྗོངས་གཅིག་བྱས་དེ་ནས་ཨ་ནི་རང་སྐྱོང་ཁུལ་བྱས་ཨ་ནི་དེ་ནས་རང་སྐྱོང་རྫོང་ད་འདི་རྩིས་དུས་ག་ལ་འདིའི་ནང་ལ་ག་རེ་ཚུད་ཀྱི་མིན་འདུག་ཟེར་ན་འདི་ལྟ་དུས་ག་ལ་དེ་འདྲ་ང་རང་ཚོའི་གི་ཨ་མདོ་ཁོངས་ལ་ཟི་ལིང་ནང་ལ་བོད་པ་མང་པོ་བཞུགས་ཡོད་རེད་འོང་འདི་ཁོངས་གཏོགས་ནང་གྱེས་གི་མིན་འདུག་འདི་དང་ཨ་ནི་མཚོ་ཤར་འདི་ནང་ལ་ཁོངས་གི་མིན་འདུག་ག་ཚོད་ཁོང་ཚོ་ལ་རང་གི་རང་སྐྱོང་སྤྲད་ཡོད་མ་རེད་ཁོང་ཚོའི་ཆེད་དུ་ཡིན་ནའི་བོད་པ་མང་པོ་ཞེ་དྲག་ཡོད་རེད་འདི་བྱས་པ་འདྲ་བྱས་ན་ང་རང་ཚོ་ཉིས་སྟོང་བརྒྱད་ཀྱི་བོད་ཁོངས་གཏོགས་ནང་ག་རེ་རེད། བལྟས་བྱས་ན་ད་དེ་དེ་གཅིག་ངས་བཤད་པ་དང་གཅིག་རེད་རང་རྒྱ་ནག་འོག་ལ་ཡོད་པའི་བོད་རང་རང་སྐྱོང་ལྗོངས་དང་རང་སྐྱོང་ཁུལ་དང་རང་སྐྱོང་རྫོང་ནང་ཡོད་པ་ཚང་མ་བོད་པ་ཚང་མ་མཉམ་དུ་གཅིག་བཟོ་རོགས་བྱས་ཟེར་ན་དེ་འདི་འདྲའི་རགས་ཙམ་ཅིག་ན་འགྲིག་གི་ཡོད་ས་རེད་བསམ་གི་འདུག་ཡིན་ནའི་རྡ་རམ་ས་ལ་ནང་ལ་བོད་ཀྱི་ས་ཐིག་བརྒྱབ་པའི་དེ་ཏོག་ཙམ་རྙོག་དྲ་དྲག་ཅིག་མེད་ན་བསམ་གི་འདུག་ག་འདྲ་ཟེར་ན་ག་སོང་ས་ཐིག་བརྟན་པོ་རྒྱབ་པ་རེད་བྱས་ན་འདི་བོད་པ་རེད་འདི་བོད་པ་མ་རེད་ཟེར་བ་ཐོས་ན་ཡང་བསམ་བློ་བཏང་ལྟ་ན་ལས་ཏིག། དཀའ་ལས་ཧ་གོ་རྒྱོབ་ཀྱི་མེད་ན་བསམ་འདུག་དེ་དུས་སྒང་ལ་ང་རང་ཚོས་བསམ་བློ་དེ་གའི་གུ་ཡངས་པོ་ཅན་བཏང་ནས་བྱེད་དགོས་དེ་གལ་ཆེན་པོ་རེད་བཞག་བོད་པ་ཟེར་མཁན་དེ་ག་འདྲས་ཅིག་ཡིན་ན་བོད་པ་ཟེར་མཁན་དེ་ག་འདྲས་ཡིན་མིན་གཅིག་བྱས་རྩིས་དགོས་དེ་གལ་ཆེན་པོ་རེད་བཞག་གཉིས་པ་གཅིག་ངས་ག་རེ་མཐོང་གི་ཟེར་ན་ང་རང་ཚོའི་གི་ཤུགས་རྒྱབ་ས་དེ་ས་མིང་དང་ཆུ་མིང་རི་མིང་དང་དེ་ཚོའི་མིང་དེ་མིང་གཅིག་མིང་གཅིག་ང་རང་ཚོས་བོད་པའི་ནང་ལ་ཞིབ་འཇུག་བྱས་ནས་ཡག་པོ་བྱས་ནས་ཉར་ཐུབ་གཏན་འབེབས་བྱེད་ཐུབ་ན་དེ་དངོས་གནས་ཁོ་རང་ཚོ་ང་རང་ཚོ་ལ་ཁེ་ཕན་ཡོད་ཐག་ཆོད་རེད་ད་དེ་འདི་ང་ཚོས་མ་བྱས་པ་ཡིན་ན་ག་ལེར་ག་ལེར་འདི་བརླག་ཡག་གི་ཉེན་ཁ་ཚ་པོ་ཞིག་ཡོང་གི་འདུག་འདིའི་ཐོག་ལ་ང་རང་ཚོས་ཀྱི་ཕ་ནས་ཤུགས་ཅིག་བརྒྱབ་ནས་ཡག་པོ་ཅིག་ཉར་ཐུབ་པ་འདྲ་བྱས་ན་ཁེ་ཕན་ག་རེ་ཡོད་ཟེར་ན་འདི་རྗེས་ལ་ད་ང་ཚོས་ཨིན་ཇིའི་སྐད་ཆ་མ་བཟོ་ནས་དེ་འདྲ་བས་སུ་ཡོད་རེད་བ་འདི་ཡག་པོ་ཞིག་བཟོ་ཐུབ་པ་བྱས་ན་འདི་བཀྲམ་ཐུབ་གི་རེད་མང་པོ་ཅིག་ལ་ཨ་མི་རི་ཀའི་གི་གཞུང་ནང་ནས་ཡིན་པ་བྱས་ན་ཨ་མི་རི་ཀའི་ཁོ་རང་ཚོའི་གཞུང་ནང་ལ་འདི་ས་མིང་གཏན་འབེབས་བྱེད་མཁན་གྱི་ཚོགས་ཆུང་ཡོད་རེད། ཚོགས་ཆུང་འདི་འདྲའི་ནང་ལ་བོད་པའི་མིང་འདི་འདི་བརྟན་པོ་འདི་རེད་གཞན་པ་རྒྱ་མིས་སྤྲད་པ་འདི་བརྟན་པོ་མ་རེད་བྱས་ནས་ཡ་སྤྲད་ཐུབ་པ་འདྲ་བྱས་ན་ཨེ་ག་ལེར་ག་ལེར། ཙེ་པོ་ལིང་ས་བཀྲ་འདི་བཏོན་ཡོང་ན Google དང Apple དང Microsoft དང་ཨེ་ནི་གཞན་པ་གི་ས་བཀྲ་ནང་ལ་ཨེ་ནི་སླེབས་ཐུབ་ཡས་ཀྱི་རེ་བ་ཡོད་རེད་དེ་ནང་བཞིན་སྤྱི་བཏང་གི་དཔེ་མཛོད་ནང་ལ་ལྷག་ཐུབ་བས་སྤྲད་ཐུབ་པ་བྱས་ན་དེ་ལས་བེད་སྤྱོད་བྱེད་ཡག་ཡོད་རེད་དེ་ནང་བཞིན་ང་རང་ཚོའི་མཐོ་སློབ་ནང་ལ་བཀྲམ་ཐུབ་ཡས་ཐབས་ཤེས་བྱས་པ་བྱས་ན་དཔེ་ཕན་ཐོགས་ཀྱི་རེད་བསམ་འདུག་ད་ང་རང་འདིར་དཔེ་མཛོད་ནང་ལས་ཀ་བྱེད་དུས་སྒང་ལ་ཅིག། ག་རེ་མཐོང་གི་འདུག་ཟེར་ན་དཔེར་ན་བཞག་བྱས་ན་ལྷོ་ཀོ་རི་ཡ་གིས་ཕྱི་རྒྱལ་ལ་ས་མིང་དང་ས་ཆའི་སྐོར་ལ་ཡ་ད Atlas ཟེར་བ་དེ་ཨིན་ཇིའི་ཐོག་ནས་འོང་བ་འདི་ཚོ་སྤྲོད་ཡས་དེ་ང་ཚོ་ལ་ཡ་དངུལ་མེད་པའི་གི་སྤྲད་ཡོང་གི་རེད་ཀུ་ཅི་ཀུ་ཅི་ཁྱེད་རང་ཚོས་དཔེ་མཛོད་ནང་ཉར་རོགས་བྱེད་དང། ད་འདི་ཟེར་ཡས་འདི་ག་རེ་ཟེར་བ་ན་ཁོང་ཚོས་ཁྱབ་བསྒྲགས་བྱེད་ཐུབ་པའི་ཐབས་ཤེས་གནང་གི་ཡོད་རེད་བ། འདི་ང་ཚོའི་གི་ཡང་ཅིག་ལྟ་དགོས་ཡས་དེ་གལ་ཆེན་པོ་ཅིག་མཐོང་གི་འདུག་འདི་འདྲ་བ་ཅི་ནས་ཡང་འདིའི་སྒང་ལ་སློབ་སྦྱོང་བྱེད་སྐོར་ལ་དེ་བཤད་པ་བྱས་ན་ཐོག་ལ་ད་ང་འདྲ་བོ་ཅིག་ཆ་བཞག་པ་བྱས་ན་ང་རང་འདིའི་སྒང་ལ Geography བྱས་ཨ་ནི་ས་བཀྲའི་སྐོར་བྱས་ཨ་ནི GIS དང་དེ་འདྲའི་སྐོར་ལ་ངས་སློབ་སྦྱོང་བྱས་པ་རེད་སློབ་སྦྱོང་བྱས་ནས་སོ་སོའི་གི་དབྱིངས་བྱས་ཨ་ནི་ཨུ་ཚུགས་རྒྱབ་ནས་དེ་འདྲ་བ་དུ་ཕྱིན་པ་རེད་དེ་འདྲའི་གི་ཐོག་ལ་ང་རང་གཞོན་སྐྱེས་ནང་ལ་བྱེད་ཐུབ་པ་དེ་བྱས་ན་ཨ་ནི་དེ་ལ་ཡང་བོད་པའི་གི་ཆེད་ལས་གི་ལས་ཀ་མང་པོ་ཡོད་རེད་ད་ད་འདི་ས་བཀྲ་བཟོ་ཡས་གཅིག་པོ་ཞིག་མེད་པའི་གི་དེ་འདྲའི་ཐོག་ལ་ལས་ཀ་བྱེད་ཡས་ད།

དམིགས་སུ་བཀར་བྱས་སློབ་སྦྱོང་བྱེད་དགོས་བསམ་ཡས་འདི་སོ་སོ་རང་གི་དབྱིངས་ཞུགས་ནས་སླེབས་པ་རེད་ཡང་དགེ་རྒན་གྱིས་སེམས་ཤུགས་སྤར་བྱས་འདི་འདྲའི་སྒང་ལ་ཡ་སླེབས་ཐུབ་པ་ཅིག་ཆགས་པ་རེད་རྩ་བའི་ཁྱེད་རང་མི་ཚེའི་རྒྱབ་ལྗོངས་ལ་བལྟས་པ་ཡིན་པ་ན་ཁྱེད་རང་ལྡི་ལི་མཐོ་རིམ་སློབ་གྲྭ་ཐོན་པའི་རྗེས་ལ་ཕར་ཕྱིན་ཨ་ཧྥི་རི་ཀའི་ལུང་པའི་ནང་ལ་སུ་དཱན་རེད་ཀེན་ནི་ཡ་དེ་ཚོའི་ནང་ལ་ཕར་ཕྱིན

མ་འདྲ་མི་མ་འདྲ་ཆས་གོས་མ་འདྲ་དེ་ག་རེ་བྱས་ནས་བྱེད་ཀྱི་ཡོད་ན་བསམ་ནས་སོ་སོ་སོ་ཀྱི་སེམས་པའི་ནང་ལ་འདི་ཡོང་གི་འདུག་བྱས་ཡོང་ཡོང་དུས་ཨ་ནི་སྤྱི་བཏང་གི་སློབ་ཚན་འདི་འདྲ་སྦྱང་ཡོང་དུས་སྒང་ལ Geography ཟེར་གྱི་དང་ལྟ་ཡོང་དུས་སྒང་ལ་ཁོ་གིས་འགྲེལ་བཤད་འདི་འདྲ་བརྒྱབ་ཡོང་གི་འདུག་ས་ཆ་མ་འདྲ་ག་འདྲས་ཡིན་མིན་དང་དེ་ཚོའི་ཐོག་ལ་ད་འདི་བྱས་ཙང་འདིའི་སྐོར་ལ། དབྱིངས་ཞུགས་པ་འདིར་བདེ་བ་དེ་ངའི་དབྱིངས་ཞུ་བས། ད་དགེ་རྒན་གྱིས་ད་ད་དམིགས་བསལ་སི་ད་ང་ལ་དེ་འདྲའི་དགེ་རྒན་གྱིས་ཅིག་བསླབ་ནས་ང་དབྱིངས་ཞུགས་པ་འདྲ་མིན་སོ་སོ་སོ་རང་གི་དབྱིངས་ཞུགས་ཨ་ནི་འདི་སྒང་ལ་ས་བཀྲའི་སྒང་ལ་དབྱིངས་ཞུགས་པའི་ཅིག་དེ་ག་ས་བོད་པའི་ས་བཀྲ་ནང་ལ་དབྱིབས་མ་འདྲ་མང་པོ་ཞིག་མཐོང་ཡ་འདུག་དེ་ག་རེ་ག་རེ་ཡིན་ན། ད་འདིའི་སྐོར་ལ་ང་ཅིག་ཧ་གོ་ཐུབ་ཀི་འདུག་བསམ་ནས་ཨ་ནི་ང་རང་ང་རང་དབྱིངས་ཞུགས་ནས་ཨ་ནི་འདི་སྒང་ལ་ཟེར་ཞིབ་འཇུག་བྱེད་ཧ་གོ་ཐུབ་པ་དེ་འདྲ་རེད་འདིའི་ཐོག་ལ་ད་ཧ་གོ་ཐུབ་ཡ་བྱས་འདུག་སྐབས་དེ་ནས་ང་ལྡི་ལི་གི་མཐོ་སློབ་ལ Geography བྱས། ཨཱ་ནི་དེ་ནས་ངེད་ཀྱི Jamia Islamia ལ་ཨཱ་ནི་དེའི་སྐབས་ལ་རྒྱ་གར་ནང་ལ་ས་བཀྲའི་སྐོར་ལ་སློབ་སྦྱོང་བྱེད་མཁན་འདི་མི་ཞིག་མཐོ་སློབ་མི་འདུག་དེ་ལ་སྐབས་དེ་ནས་སློབ་གི་ས་བཀྲའི་སློབ་སྦྱོང་བྱེད་བྱེད་གར་ཕྱིན། དེ་ནས་ཨཱ་ནི་ངས Jawaharlal Nehru University ལ་ཨཱ་ནི་ངེད་ཀྱི་ཡང Geography ཐོག་ལ་ངས་སློབ་སྦྱོང་བྱེད་གར་ཕྱིན། ད་ང་རང་དབྱིངས་དང་དབྱིངས་སྒང་ལ་ཨུ་ཚུགས་བརྒྱབ་ནས་བྱས་པ་རེད་ད་དེ་ནི་བོད་པའི་ནང་ལ་དེ་འདྲའི་ཨུ་ཚུགས་བརྒྱབ་མཁན་ད་དེ་དུས་སྐབས་དེ་ལ་དཀོན་པོ་འདྲ་པོ་བྱེད་འགྲོ། ཨཱ་ནི་དེའི་སྐབས་དེ་ད་ང་རང་གི་དབྱིངས་འདི་ག་རེ་ཟེར་ན་ང་ས་ཆ་མང་པོ་ཅིག་ལྟ་སྙིང་བྲོ་གི་འདུག་དེ་ཐོག་ལ་ཉམས་མྱོང་བསགས་སྙིང་བྲོ་གི་འདུག་དེ་ཡིན་དུས་ཀ་ལ་ང Jawaharlal Nehru ནང་ལ་མཐོ་སློབ་ལ་ཡོད་པའི་སྐབས་དེ་ལ་ཨ་ཧྥེ་རི་ཀ་ཀེ་ནི་ཡ་ལ་དམིགས་བསལ་གྱི་སློབ་གྲྭ་དེ་འདྲའི་ནང་ལ Geography དང་དེ་འདྲའི་བསླབ་ཡག་གི་གོ་སྐབས་ཅིག་འདུག་འདི་ཡོད་དུས་ཀ་ལ་དེ་ལ་ངེད་ཀྱིས་ལས་ཀ་བྱེད་ཀྱི་གོ་སྐབས་ཅིག་ཞུས་དུས་ཀ་ལ་དེ་ང་སྤྲད་ནས་ད་དེ་སྐབས་དེ་ང་བོད་པ་འགྲོ་མཁན་དང་པོ་འདྲ་པོ་ཅིག་ཡིན་ས་རེད་ཡིན་ནའི་དེ་སྐབས་དེ་ལ་ད་ངས་ཧ་གོ་ཡ་བྱེད་དུས་ཀ་ལ་དེ་ལ་ཡང་ངའི་སྔོན་ལ་བོད་པ་གཅིག་འདུག་ཁོ་རང་སུད་སི་ནས་ཡིན་ཟེར་གྱི་འདུག་དེ་ཁོ་རང་ཀྱི་མིང་འདི་དབྱིན་ཇི་སུད་སི་ཀྱི་མིང་ཞིག་འདུག་ཁོ་རང་འདི་རེད་ཤག་ད་འདི་སོང་དུས་ཀ་ལ་ང་ཀེ་ནི་ཡ་ལ་ང་བོད་པ་གཉིས་པ་ཡིན་ས་རེད་དེ་ནས་འདིའི་རྗེས་ལ་ང་སུ་དཱན་ལ་མཐོ་སློབ་ཅིག་ལ་ཡང Geography དང་དེ་འདྲ་ས་བཀྲའི་སྐོར་ལ་བསླབ་པར་ཕྱིན་པ་ཡིན་འདི་ག་ལས་ང་རང་བོད་པ་འགྲོ་མཁན་དང་པོ་ཡིན་ས་རེད་ད་འདི་དུས་སྐབས་དེ་ལ་བོད་པ་ཡོད་པ་ཅིག་ངས་ཀྱིས་ཧ་གོ་མ་སོང་འདི་དང་པོ་འདྲ་པོ་ཅིག་རེད་ད་འདི་འགྲོ་བ་ཚང་མ་འདི་ད་སོ་སོ་སོ་སོའི་ཀྱི་དབྱིངས་ཁོ་རང་རང་ལ་བརྟེན་ནས་ནི་ཕྱིན་བཞག་པ་རེད་དེ་བྱེད་དུས་ད་ད་ང་རང་གྱི་ནི་ད་ལས་ཀ་བྱེད་ཡས་དེ་ལས་ང་གཉིས་དང